དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་དགུ། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་གསར་ཚེས་བཅུ་སྟེ་དེ་རིང་སྤྱི་ཟླ་གཉིས་པའི་ཚེས་བཅུ་དགུ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་མཇལ་ཁ་བསྩལ་གནང་མཛད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་སྐོང་འཚོགས་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨོསྟྲེ་ལི་ཡའི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ལྕམ་སོ་ཧྥི་སྐེམ་མཆོག་གིས་འབྱུང་འགྱུར་ཁོང་གིས། བོད་དོན་དང་བོད་ཀྱི་ཆོས་དང་རིག་གཞུང་ཐད་མཉམ་རུབ་ལས་དོན་གནང་རྒྱུར་གྲ་སྒྲིག་ཡོད་ཅེས་སིད་ནི་བོད་ཀྱི་ལོ་གསར་དགའ་སྟོན་ཐོག་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཐེངས་འདིའི་གནས་འཕྲིན་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བུད་མེད་རོགས་འབོད་འབྲེལ་ལམ་གྱིས་བོད་པའི་སྤྱི་ཚོགས་ཁྲོད་རོགས་སྐྱོར་དང་རྒྱབ་སྐྱོར་ལམ་སྟོན་སོགས་མཐུན་རྐྱེན་བསྐྲུན་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ། དཔྱད་བརྗོད་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ལོ་གསར་གྱི་ཚེས་བཅུ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་མཇལ་ཁ་སྩལ་གནང་མཛད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱིས་གསོལ་འདེབས་ཞུས་དོན་ལྟར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་དགུ་ཉིན་ཏེ། བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གཟབ་གསོལ་སྐབས་སྔར་སྲོལ་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་ལགས། དེ་བཞིན་བཀའ་བློན་རྒྱ་རི་སྒྲོལ་མ་ལགས་དང་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་བཅས་ལ་དམིགས་བསལ་མཇལ་ཁ་སྩལ་འདུག་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས་བཀའ་ཤག་སྐབས་བཅུ་དྲུག་པའི་ལོ་གཉིས་དང་ཕྱེད་ཀའི་ལས་བསྡོམས་གནད་བསྡུས་ཞིག་མགོན་པོ་གང་ཉིད་མཆོག་ལ་སྙན་འབུལ་ཞུས་འདུག། ད་རང་ཞོགས་ཀས་ཚེས་བཅུ་གཟབ་གསོལ་འཚོགས་གནང་བ་རེད། འདི་ད་སྔ་མོ་བོད་ནས་བྱས་རྗེས་དེ་ལམ་ལུགས་སྲོལ་དེ་ད་ལྟ་བཙན་བྱོལ་ནང་ལ་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཐོག་ལ་ཡར་ལྷ་ཆོས་སྐྱོང་སྲུང་མ་ཚང་མ་ཡང་ཕལ་ཆེར་འདུ་བྱེད་ནི་བཀའ་ལུང་ཞུ་ཡ་དང་དེ་ཚོ་གོ་བ་བྱེད་པ་རེད་དེ་དང་ཞུ་བའི་འདུ་བྱེད་འཚོགས་པ་རེད་དེའི་རྗེས་ལ་ནི་སྲིད་སྐྱོང་ཟུར་དུ་བཅར་བ་ཞུ་ཆེད་བར་ལམ་གནས་ཚུལ་བྱུང་བ་དང། བཀའ་ཤག་ཉིས་སྟོང་ཉི་ཤུ་རྩ་གཅིག་ལྔ་པའི་ཉི་ཤུ་རྩ་བདུན་སླེབས་པ་ནས་བྱས་བྱས། དུས་ཕྱེད་ཀ་ལྷག་ཞིག་ད་ཕྱིན་ཚར་བ་རེད། དེའི་སྐབས་ཀྱི་ད་ལས་དོན་སྙན་ཐོ་དེའི་སྐབས་ཀྱི་ལས་དོན་སྙན་ཐོ་སྙིང་བསྡུས་ཤིག། འཛིན་སྐྱོང་གི་ཐོག་ལས་ཀ་ག་རེ་བྱས་ཡོད་མེད་དང་ཆབ་སྲིད་ཀྱི་ཐོག་ལས་ཀ་ག་རེ་བྱས་ཡོད་མེད། ཉེ་བའི་ཆར་དེ་འདྲ་ཨ་རིའི་གྲོས་ཚོགས་ནང་ལ། གྲོས་ཚོགས་འོག་མའི་ནང་ལ་ཡང་ཁྲིམས་འཆར་དེ་ལ། མང་མོས་ཆེས་མཐོ་པོ་གིས་རྒྱབ་སྐྱོར་བྱུང་ཡོད་པའི་གནས་སྟངས་དེ་ཚོ་ཆ་ཚང་བྱས་སྙན་སེང་ཞུས་ཡོད་ནི་ཡག་པོ་ཞེ་དྲག་བྱུང་ཤག་སེ་བྱས་ནས་བཀའ་གནང་གི་འདུག། འོ། དེ་ཚོའི་ཐོག་ལ་ད་ཡང་གཅིག་སྙན་སེང་ཞུས་དེ་བྱས་པ་ཡིན་ནོ། གོང་ས་མཆོག་གི་བཀའ་སློབ་ཁག་དེ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ད་ལྟ་བོད་རྒྱའི་སྐོར་དེ་ཚོ་ཡིན་པ་ཡིན་ནས་ང་ཚོ་བརྟན་པོ་བྱེད་དགོས་ཡ་དང་ལྷིང་པོ་བྱེད་དགོས་དེ་སྔོན་མ་ནས་བཀའ་གནང་ཡོད་རེད། དེ་ཚོ་ཚང་མ་ད་བརྟན་པོ་ལྷིང་པོ་བྱེད་དགོས་ཡ་དང། གཙོ་བོ་ད་རྒྱ་ཕྱོགས་ནས་རག་ལས་ཀྱི་རེད་བ། ད་དེ་ཚོ་སྐོར་མ་གཏོགས་གཅིག་གཞན་པ་དམིགས་བསལ་ཞུ་ཡ་གང་མེད། འདི་གའི་གསར་འགོད་པས་མུ་མཐུད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་འདས་པའི་ལོ་གཉིས་དང་ཕྱེད་ཀའི་རིང་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ལས་དོན་ཆེ་ཤོས་ག་རེ་བསྒྲུབས་ཡོད་དམ་ཞེས་བཅར་འདྲི་ཞུས་པར། འཛིན་སྐྱོང་དང་འབྲེལ་བའི་ལས་དོན་མང་དག་ཅིག་བསྒྲུབས་དང་སྒྲུབ་མུས་ཡིན་པ་དང་ཆབ་སྲིད་ཀྱི་ཐོག་ནས་བཤད་ན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་གསལ་སྟོན་གྱིས་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་གནང་བ་དེ་དག་ནི་བཀའ་ཤག་སྐབས་བཅུ་དྲུག་པས་ཆབ་སྲིད་ལས་དོན་བསྒྲུབས་པའི་རྗེས་འབྲས་ཞིག་ལ་ངོས་འཛིན་གནང་གི་ཡོད་པ་གསུང་གི་འདུག། ཆབ་སྲིད་ཀྱི་ཐོག་ནས་བཤད་པ་ཡིན་ན། བཀའ་ཤག་གིས་སྐབས་བཅུ་དྲུག་པའི་གི་དབུ་མའི་ལམ། གཏན་ལ་ཕབ་བཞག་པའི་དབུ་མའི་ལམ་སྲིད་བྱུས་དེ་རྒྱུན་འཁྱོངས་བའི་ཐོག་ནས། དབུ་མའི་ལམ་འགྲུབ་ཡག་གི་ཆེད་དུ་ད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་ཡང་ངོས་འཛིན་བྱེད་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་ཞིག་རྩིས་ནས་དེ་རང་བཙན་རྩོད་མཁན་ཡིན་པ་ཡིན་ན་ད་ག་རང་མ་འོངས་རང་བཙན་རྩོད་དགོས་དགོས་ཡིན་ན། འདས་པའི་གི་བོད་རང་བཙན་ཡིན་པ་དེ་སྒྲུབ་དགོས་དགོས་རེད་བ་དེ་གཉིས་གཉིས། ང་ཚོ་ཚང་མ་ལོ་ནུས་པ་མཉམ་སྤུངས་ཡོང་ཡག་གི། སྲིད་བྱུས་དེ་འདྲའི་ཞིག་གི་འོག་ནས་རྒྱ་ནག་ལའི་གོ་བརྡ་སྤྲད་ཡ་རེད་རྒྱལ་སྤྱི་གི་ཐོག་ལ་ཨ་ནི་བོད་ཀྱི་ལོ་རྒྱུས་ལ་ཡ་འཁྱོག་བཤད་བྱས་འགྲིག་གི་མེད་བ་རྒྱ་ནག་གཞུང་གི་ལབ་ལབ་ལབ་ནང་བཞིན་བྱས་བྱས་ཅིག་ནེ་ཙོ་ནང་བཞིན་བྱས་ནས་བཤད་དེ་འགྲིག་གི་མེད་བ་དང། ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡིན་པ་ཡིན་ནས་བོད་པའི་མི་རིགས་ཀྱི་མི་དམངས་ཀྱིས་ད་ཅིག་བོད་པའི་ལོ་རྒྱུས་མ་བལྟས་ན་གཞན་པ་ལྟ་མཁན་རག་མ་རེད་བ་མི་རབས་གསར་པ་ལ་ང་ཚོ་རྩིས་སྤྲད་ཡ་ཡོང་གི་མ་རེད། ད་ནང་བཞིན་ད་ལྟ་ཞུས་པ་དེ་ངས་ཞུ་ཡ་དེ། དབུ་མ་དང། རང་བཙན་ག་རེ་རྩོད་ཀྱི་ཡོད་པ་ཡིན་ནས་མང་ཉུང་ཁྱད་པར་གང་ཡོད་མ་རེད་བོད་མི་སྒྲིག་འཛུགས་སྲིད་ཇུས་དེ་དབུ་མའི་ལམ་སྲིད་ཇུས་རེད་དེ་མུ་མཐུད་ནས་རྒྱུན་འཁྱོངས་བྱ་དགོས་རེད་དེ་ལ་འགྱུར་བ་གཏང་གི་ཡིན་ན་ཁོ་འགྲོ་ལུགས་ཅིག་ཐོག་ནས་གཏང་གི་མ་གཏོགས་ཕྱི་གི་ཡོང་ཡ་ཡོད་མ་རེད་དེ་ཡིན་པ་ཡིན་ནས། ཁོ་རང་བཙན་གྱི་སྒྲུབ་འབད་དེ་གནས་བབ་གཅིག་པ་ཡིན་པ་དེ་ང་ཚོ་ཁ་ནས་བཤད་རྒྱུ་གཅིག་པོ་མ་ཡིན་པ་བྱས་བྱས་ནི་ཉིས་སྟོང་ཉི་ཤུ་རྩ་གཉིས། སྤྱི་ཟླ་གཉིས་པ་ལ་ཕྱི་དྲིལ་བཀའ་བློན་ཕར་ཕེབས་དེ་ནས་སྤྱི་ཟླ་བཞི་པ་ནང་ལ། ང་ཕར་ཕྱིན་རྗེས་ང་ཚོ་འཐབ་ཇུས་ཚོགས་འདུ་འཚོགས་རྗེས་ད་ལྟའི་གི་ཁྲིམས་འཆར་འདི་སྒང་ལ་ཡང་ཅིག་གོམ་པ་མདུན་སྤོས་འགྲོ་ཅིག་ག་ལ་གང་འཚམས་ཤིག་ད་ལམ་ཁ་ཕྱེད་ཀ་ལྷག་ཅིག་འགྲོ་ཐུབ་པ་འདི་ང་ཚོའི་ཆབ་སྲིད་ཀྱི་ལས་ཀ་བྱེད་པའི་གི་གྲུབ་འབྲས་འདྲ་བོ་ཅིག་ཅིག་ལ་ངོས་འཛིན་བྱེད་ཆོག་གི་རེད་བསམ་གི་འདུག་ག་རེ་ཟེར་ན་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་ཀྱི་ཉན་ཞིབ་ཐེངས་དང་པོ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་དེའི་སྐབས་ལ་ང་ཚོའི་གི་འཐབ་ཇུས་བྱེད་སྟངས་འདི་དང་འབྲེལ་ནས་བྱུང་བཞག་པ་ཅིག་རེད་དེ་ལ་བརྟེན་ནས་ད་ལྟ་ཁྲིམས་འཆར་འགྲོ་བཞིན་པ་འདི་སྒང་ལ། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ཆེད་འཁྱོག་བཤད་བྱས་ཚར་བ་དེ་ཚོ་ལ་ཨ་རིའི་གཞུང་གིས་ད་གདོང་ལེན་བྱེད་དགོས་ཡག་གི་གནས་བབ་ཅིག་བསྐྲུན་ཡོང་གི་རེད། བོད་ཟླ་དང་པོའི་ཚེས་བཅུ་ཉིན་འཚོགས་སྲོལ་ཡོད་པའི་གཞུང་འབྲེལ་ཚེས་བཅུ་གཟབ་གསོལ་གྱི་སྐབས་གནས་ཆུང་ཆོས་རྒྱལ་ཆེན་མོ་གཙོས་པའི་གཞུང་བསྟེན་ཆོས་སྐྱོང་རྣམས་འདུ་འཛོམས་ཐོག་དུས་ཆེན་སྲུང་བརྩི་ཞུ་སྲོལ་ཡོད་པ་ཞིང་ད་རེས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཚེས་བཅུ་གཟབ་གསོལ་མཛད་སྒོའི་ཐོག་གནས་ཆུང་ཆོས་རྒྱལ་ཆེན་མོ་མཆོག་གིས་བོད་མི་ཚང་མ་ཆིག་སྒྲིལ་དགོས་གལ་ཆེ་བའི་སྐོར་བཀའ་ལུང་ཕེབས་ཡོད་འདུག།

དེ་ཡང་གོང་ཞུས་ཀྱི་ཚོགས་འདུའི་ཐོག་ཉི་ཧོང་གི། Save Tibet Network། བོད་སྐྱོབ་འབྲེལ་མཐུད་ཚོགས་པའི་ཚོགས་གཙོ་སྐུ་ཞབས། Makino Seishu། ཡིས་ཁོང་རང་ཉིད་ལོ་མང་རིང་བོད་ཀྱི་གནད་དོན་ཐོག་འབྲེལ་བ་ཇི་བྱུང་དང་བོད་རང་དབང་དང་དམངས་གཙོའི་འཐབ་རྩོད་དེ། འཛམ་གླིང་གི་ཞི་བདེ་དང་འཆམ་མཐུན་ཐོག་འབྲེལ་བ་ཡོད་པའི་སྐོར་དང། བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞི་བདེ་དང་འཚེ་བ་མེད་པའི་ལམ་སྟོན་དང། དཀའ་རྙོག་ཁག་གྲོས་མོལ་གྱི་ལམ་ནས་སེལ་དགོས་པའི་བཀའ་སློབ་ཁག་དྲན་གསོ་གནང་ཡོད་པ་རེད་འདུག། ཡང་ཚོགས་འདུའི་ཐོག་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས་ཨེ་ཤི་ཀ་ཝ་ཨ་ཀི་མ་སཱ་ཡིས་བོད་དོན་དཀའ་རྙོག་སེལ་རྒྱུར་རྒྱབ་སྐྱོར་ཡོད་པའི་སྐོར་དང། ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ལས་དོན་ཁག་སྙན་སེང་ཞུས་ཡོད་པ་རེད་འདུག་ཚོགས་འདུའི་ཐོག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་ཉི་ཧོང་གི་བོད་དོན་རྒྱབ་སྐྱོར་བ་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས། རྒྱ་ནག་གིས་བོད་ཀྱི་ཆོས་དང་རིག་གཞུང་དང་ངོ་བོ་རྩ་མེད་བཟོ་རྒྱུའི་ལས་དོན་དེ་ཆེས་ཤུགས་ཆེ་རུ་གཏོང་གི་ཡོད་པའི་སྐོར་གསུངས་ཡོད་པ་རེད་འདུག་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལས་དོན་ཇི་དང་ཇི་སྤེལ་སྙན་སེང་དང་བོད་ནང་གི་ད་ལྟའི་གནས་ཚུལ་ཁག་དང། རིང་མིན་ཡུ་རོབ་ཀྱི Brussels གྲོང་ཁྱེར་དུ་འཚོགས་གནང་རྒྱུའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ཚོགས་འདུའི་སྐོར་དང། སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནང་གི་ལས་འཆར་ཁག་དང། ཉི་ཧོང་ནང་བོད་ཀྱི་གྲོགས་དབང་ཞེས་པ་ཞིག་འཛུགས་རྒྱུའི་དགོངས་པར་རྒྱབ་སྐྱོར་གནང་སྐྱོང་ཡོད་པའི་འབོད་སྐུལ་གནང་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་ཨ་སི་ཏྲོ་ལི་ཡའི་གྲོས་ཚོགས་འཐུས་མི་ལྕམ Sophia Scamps ཡིས་འབྱུང་འགྱུར་ཁོང་གིས་བོད་དོན་དང་བོད་ཀྱི་ཆོས་དང་རིག་གཞུང་ཐད་མཉམ་རུབ་ལས་དོན་གནང་རྒྱུའི་གྲ་སྒྲིག་ཡོད་ཅེས་ཨ་སི་ཏྲོ་ལི་ཡའི Sydney བོད་ཀྱི་ལོ་གསར་དགའ་སྟོན་སྐབས་གསུངས་ཡོད་པའི་སྐོར་ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ Lobe ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། Australia གི Sydney བོད་རིགས་མཐུན་ཚོགས་ཀྱིས་བོད་མིའི་རིག་གཞུང་གོམས་གཤིས་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ལ་དམིགས་ཏེ། བོད་རབ་ཤིང་འབྲུག་ལོ་གི་ལོ་སར་དེ་བཞིན་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་བདུན་གྱི་ཉི་མ་སྲུང་བརྩི་གནང་བ་གི་སྟེང། Australia རྒྱལ་ཁབ་ཀྱི་དབུས་གྲོས་ཚོགས་འཐུས་མི Sophie Scamps ལགས་སྐུ་མགྲོན་གཙོ་བོ་ལ་གདན་ཞུས་ཀྱིས་གསུང་བཤད་གནང་སྐབས། ལོ་སར་སྲུང་བརྩི་བྱས་ནས་བོད་ཀྱི་རིག་གཞུང་རྒྱུན་འཛིན་གནང་ཐུབ་པར་ཡི་རངས་དང། མོ་རང་སྔ་ལོ་གོང་ས་མཆོག་ལ་མཇལ་བཅར་གི་སྐབས་གོང་ས་མཆོག་གི་ཞལ་ནས་བོད་མི་ཚོ་བཙན་བྱོལ་དུ་ཡོང་ནས་བོད་ཀྱི་ཆོས་དད་རིག་གཞུང་འཛམ་གླིང་ལ་ཁྱབ་སྤེལ་གྱིས་འཛམ་གླིང་གི་མི་མང་པོར་ཕན་ཐོགས་སྒྲུབ་ཐུབ་ཡོད་པར་གསུངས་ཡོད་པ་དེ་དངོས་ཡོད་གནས་ཚུལ་ཡིན་པས། འབྱུང་འགྱུར་མོ་རང་གིས་བོད་དོན་དང་བོད་ཀྱི་ཆོས་དད་རིག་གཞུང་གི་ཐད་དུ་མཉམ་རུབ་ལས་དོན་གནང་རྒྱུར་གྲ་སྒྲིག་ཡོད་པར་གསུངས་ཡོད་སྐོར། Australia གི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་དང་སིད་ནི་བོད་རིགས་ཚོགས་པ་གི་ཚོགས་གཙོ་ཆོས་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག།

བསྐྲུན་ཐུབ་ཡོད་པ་དེ་ད་ང་རང་ཚོ་ངོས་ནས་ཅིག་དགའ་དགོས་ཡག་གི་དོན་དག་ཅིག་རེད་ཟེར་བྱས་ནས་ནི་སྐྱབས་མགོན་རིན་པོ་ཆེས་དེ་འདྲའི་གི་བཀའ་སློབ་ཅིག་གནང་སོང་ཟེར་དེ་འདྲ་སོང་ཙང་དེ་དངོས་གནས་དྲང་ནས་གི་དངོས་ཡོད་གནས་སྟངས་གི་ཐོག་ནས་མི་མང་པོ་ཅིག་ལ་ཕན་བདེ་སྐྲུན་ཡག་གི་གནས་སྟངས་ཅིག་ཆགས་ཡོད་དུས་དེ་དངོས་གནས་དྲང་ནས་དེ་འདྲ་ཅིག་རེད་གསུངས་སོང་ནི་དེ་ནི་ད་གསུམ་པ་དེ་ད་མ་འོངས་པའི་ད་ང་རང་ཚོའི་ཅིག་བོད་དང་བོད་མིའི་ལས་དོན་ཡིན་ན་འདྲ་དེ་མ་ཡིན་པའི་ད་བོད་གི་ཆོས་དང་རིག་གཞུང་ཟེར་ན་འདྲ་གང་ལྟར་ནི་མོ་རང་ངོས་ནས་ད་ཅིག་བོད་པ་དང་མཉམ་དུ་མཉམ་གནས་གི་ལས་དོན་དེ་ཨ་མུ་མཐུད་དེ་བྱེད་ཡག་དེ།

སིད་ནི་བོད་རིགས་མཐུན་ཚོགས་ཀྱིས་ཁོང་ལ་གཟེངས་རྟགས་ཞིག་ཀྱང་ཕུལ་ཡོད་པ་གི་སྐོར་ཆོས་འཛིན་ལགས་ནས་མུ་མཐུད་དེ་འགྲེལ་བརྗོད་གནང་གི་འདུག། ལྷ་དབང་རྒྱལ་པོ་ལྟ་བུ་ཆ་མཚོན་པ་ཡིན་ན་ཉིས་སྟོང་བཅུ་དགུ་ནས་དེ་བྱས་ནས་ད་གང་ལྟར། ཁོང་གི་ཕྱག་ལས་དེ་གནང་ནས་ཨོ་སི་ཀྲུ་ལི་ཡ་གི་དོན་གཅོད་ལས་ཁུངས་ཀྱི་ཕྱག་ལས་དེ་གནང་ནས། གང་ལྟར་དབུས་བོད་མིའི་སྒྲིག་འཛུགས་ཀྱི་ལམ་སྟོན་དང་གནས་བསྟུན་ཚད་ག་རེ་བྱས་ཡོད་པ་ཡིན་ན། ཨ་ནི་ཅིག་ང་ཚོའི་སིད་ནི་བོད་རིགས་མཐུན་ཚོགས་གཅིག་པོ་ཙམ་མ་རེད་ཨོ་སི་ཏྲོ་ལི་ཡ་གི་ནང་གི་ད་ཅིག་བོད་རིགས་མཐུན་ཚོགས་ག་པ་ཅིག་ཡིན་པ་ཡིན་ན་ཅིག་དེ་གི་དེ་མ་ཅིག་ད་ལག་བསྟར་ཡོང་ཡ་གི་ཐོག་ལ་ཅིག་ཇི་ཇི་ཁིར་བྱེད་ཡ་དང་ནི་ད་ག་ནང་བཞིན་གི་ད་ཅིག་གནད་དོན་ག་རེ་ཡིན་ན་ང་རང་ཚོས་ཅིག་ཧ་མ་གོ་དུས་ཙམ་པ་དེ་གི་དེ་བཀའ་འདྲི་གནང་དུས་ཙམ་པ་ཅིག་ཁོ་ཅིག་ཉིན་མཚན་དབྱེར་མེད་དུ་ཅིག་ག་དུས་ཁ་ཁྱི་ཞལ་པར་ཕུལ་བ་ཡིན་ན་བྱས་ནས་ག་དུས་ལམ་སྟོན་ཅིག་ཞུས་པ་ཡིན་ན་ཁོ་དུས་ཐོག་རང་ལ་ད་ཅིག་དངོས་གནས་ལམ་སྟོན་གནང་ནས་ཅིག་དངོས་གནས་ཅིག་ད་ཅིག་ག་རེ་ཟེར་དགོས་རེད་ད་གཞུང་གི་མི་མི་དང་ཡང་ན་ཅིག་རྒྱལ་ཁབ་དང་མི་རིགས་ཅིག་གི་ད་ཅིག་ལས་ཁུངས་ཅིག་གི་ནང་གི་ལས་བྱེད་ཅིག་ཡིན་ད་ཕལ་ཆེར་འདི་འདྲས་ཅིག་ཡིན་རྒྱུ་རེད་པ་བསམ་ཡ་ཅིག་འདི་འདྲས་ཀྱི་ཚོར་སྣང་འདི་འདྲས་ཅིག་དྲན་དྲན་སོང་ད་འདི་ང་ཚོ་སིད་ནི་གཅིག་པོ་མ་རེད་ད་བོད་རིགས་མཐུན་ཚོགས་གཞན་པ་གཞན་ཁག་གི་ད་རང་དེ་བྱས་ནས། གསུང་གི་ཡོད་རེད་ད་གཅིག་དངོས་གནས་བསམ་པ་ད་ཁོ་རང་གི་ངོས་ནས་གཅིག་བོད་རིགས་དང་ཚོ་ཁག་ཚང་མ་མཉམ་འབྲེལ་གྱི་ཐོག་ནས་གཅིག་དེ་བྱེད་ཡ་དང་ཨ་ནི་ད་ག་ནང་བཞིན་གྱི་ཛ་དྲག་ཡིན་ན་དེ་དེ་མ་ཡིན་པའི་ད་གཅིག་ལས་དོན་གང་གི་གི་ཐོག་ནས་ཡིན་ན་གཅིག་ལམ་སྟོན་གནང་ཡ་དང་དེ་གི་དེ་ཡག་པོ་གཅིག་ཡོང་ཡ་གི་ཐོག་ལ་ད་ང་ཚོ་དངོས་གནས་གཅིག་ལོ་བཞི་ལྔ་གཅིག་གི་ནང་ལོགས་ལ་ཁོ་རང་གི་འདུག་སེ་བྱས་ནས་ང་ཚོ་ལ་ལམ་སྟོན་དང་རོགས་དན་འདུག་སེ་ཅིག་གནང་ཡོད་རེད་ཨ་ནི་དེ་ཙམ་མ་ཟད་ང་ཚོ་གཅིག་མ།

འཛེམ་དོགས་གང་ཡང་མེད་པའི་ཐོག་ནས་ང་ཚོ་འདུག་སེ་བྱས་ནས་ད་ལོ་ལྔ་ཧྲིལ་པོའི་ནང་ནས་ད་ཅིག་འདུག་སེ་བྱས་ནས་ལས་དོན་རླབས་ཆེན་གནང་བ་དེ་ལ་ནི་ང་རང་ཚོའི་ངོས་ནས་ད་ཅིག་ཡང་ཅིག་སེམས་མཚོན་ཡག་གི་ཆེད་དུ་འདུག་སེ་བྱས་ནས་ང་ཚོའི་གཟེངས་རྟགས་ཆུང་ཆུང་ཞིག་འདུག་སེ་བྱས་ནས་ཕུལ་ཡག་གི་ནི། ཁོ་ཚོའི་ལོ་གསར་གྱི་དགའ་སྟོན་མཛད་སྒོ་དེར་སི་ཌི་ནི་ཁུལ་གྱི་བྱང་ཕྱོགས་མཚོ་ངོགས་རྫོང་གི་རྫོང་དཔོན་དང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་བཅས་ཕེབས་གནང་སྟེ། ས་གནས་དཔོན་རིགས་རྣམ་པས་ཞལ་གཅིག་གྲགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ལ་རྒྱབ་སྐྱོར་གྱི་ཞལ་བཞེས་གནང་བ་མ་ཟད། ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ནས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་དང་འབྲེལ།

འདི་ལོའི་དུས་སྟོན་འདིའི་ནང་ཨོ་སི་ཀྲི་ལི་ཡའི་རྒྱལ་ས་ཀན་བི་རཱའི་བོད་རིགས་སྤྱི་མཐུན་ཚོགས་པ་མཉམ་ཞུགས་གནང་སྟབས་དུས་སྟོན་འདིར་ཕེབས་པའི་ཨོ་སི་ཀྲི་ལི་ཡའི་ཡུལ་མི་སྟོང་ཕྲག་མང་པོར་བྲོ་བ་ཆེ་ལ་ཞིམ་པའི་བོད་ཟས་དང་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འཁྲབ་སྟོན་གཟིགས་འབུལ་ཞུས་འདུག་ལ་ཡང་ཨེ་སི་ཀྲི་ཡི་སྤྱི་ཁྱབ་བློན་ཆེན་ཨན་ཀྲུ་སྦར་མཆོག་གིས་ཀན་བི་རཱའི་བོད་རིགས་སྤྱི་མཐུན་ཚོགས་པའི་ཁྲོམ་སྟེགས་ལ་ཆེད་ཕེབས་གནང་སྟེ་བོད་པའི་མོག་མོག་གཉིས་གསུམ་ཙམ་མཆོད་པ་དང་ས་གནས་བོད་མིའི་སྤྱི་ཚོགས་ཀྱིས་ཁེན་བྷ་རའི་སྤྱི་ཚོགས་ལ་ལེགས་སྐྱེས་ཕུལ་བ་དང་འབུལ་བཞིན་པ་ཁག་ལ་ཐུགས་རྗེ་ཆེ་ཞུས་གནང་འདུག་ཡང་དུས་སྟོན་འདིའི་ཐོག་རུ་སྒྲིག་བཏང་གནང་བའི་ནང་ས་གནས་བོད་མི་རྣམས་མཉམ་ཞུགས་ཀྱིས་མདུན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཆེན་པོ་ཞིག་གདན་འདྲེན་ཞུ་བཞིན་དུ། བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་འཕྱར་བ་དང་བོད་མི་སྤྱི་དང་ལྷག་དོན་དུ་ཐུ་མི་བོད་ཀྱི་སྐད་ཡིག་སློབ་གྲྭའི་དགེ་ལས་སློབ་ཕྲུག་རྣམས་ཀྱིས་གཡག་དང་བཀྲ་ཤིས་ཞོལ་པའི་འཁྲབ་སྟོན་གཟིགས་འབུལ་ཞུས་པར་གཟིགས་མོ་བ་རྣམས་ཧ་ཅང་དགའ་པོ་བྱུང་འདུག་ཨོ་སི་ཁྲེ་ལི་ཡའི་སྐུ་ཚབ་དོན་གཅོད་ཁང་གིས་དུས་སྟོན་འདིའི་ནང་ལྷན་ཞུགས་གནང་སྟེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྗགས་རྩོམ་མཛད་པའི་ཕྱག་དེབ་ཁག་དང་བོད་སྐོར་ཡིག་ཆ་ཁག་ཀྱང་འགྲེམས་སྤེལ་གནང་སྟབས་ཡུལ་མི་རྣམས་ལ་བོད་ཀྱི་ཆོས་དང་རིག་གཞུང་སྐུ་ཚབ་དོན་གཅོད་ཁང་དང་ཀན་པཱ་རའི་ནང་གི་བོད་རིགས་སྤྱི་མཐུན་ཚོགས་པའི་སྐོར་ཡག་པོ་ཤེས་རྟོགས་བྱུང་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྒྱ་ནག་གིས་ཡུལ་དེའི་ཡུ་རོབ་ནང་གི་དྲག་པོའི་ཐབས་བྱུས་ཐོག་མཐུན་འབྲེལ་ཡོད་པའི་རྒྱལ་ཁབ་ཧང་གྷ་རི་ལ་སྲུང་སྐྱོབ་དང་ཁྲིམས་ལུགས་ལག་བསྟར་གྱི་གནད་དོན་ཐོག་རྒྱབ་སྐྱོར་གནང་རྒྱུའི་ཐག་གཅོད་དེ་ནི་རྣམ་ཀུན་དང་མི་འདྲ་བ་ཞིག་ཡིན་པའི་སྐོར་རུ་ཏེར་གསར་འགྱུར་ལས་ཁང་གིས་ཕྱི་ཚེས་བཅོ་བརྒྱད་ཉིན་བཏོན་པའི་གནས་ཚུལ་ནང་བཀོད་འདུག་དེ་ཡང་བདུན་ཕྲག་སྔོན་མ་དེར་རྒྱ་ནག་དང་ཧང་གྷ་རི་རྒྱལ་ཁབ་གཉིས་ཕྱི་འབྲེལ་འབྲེལ་ལམ་བཙུགས་པ་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་དྲན་དང་སྟབས་བསྟུན་རྒྱ་ནག་གི་སྲུང་སྐྱོབ་བློན་ཆེན། ཝང། ཤའོ་ཧོང་ཡིས་ཧང་གྷ་རི་ལ་རྒྱལ་དོན་འཚམས་གཟིགས་ཀྱིས་སྲིད་བློན། Viktor Orban། དང་མཇལ་འཕྲད་གནང་སྐབས་རྒྱ་ནག་ངོས་ནས་ཧང་གྷ་རི་རྒྱལ་ཁབ་ལ་འཇིགས་སྐུལ་དྲག་སྤྱོད་དང། རྒྱལ་མཚམས་བརྒལ་ནས་ནག་ཅན་གྱི་ལས་དོན་ཁག་འགོག་ཐབས་ཐོག་རོགས་རམ་གནང་རྒྱུའི་ལས་དོན་དེ་ནི་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་ཚུལ་གལ་ཆེ་ཞིག་ཆགས་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ད་ཐེངས་ཀྱི་རྒྱ་ནག་གིས་ཡུ་རོབ་ཀྱི་ཧང་གྷ་རི་རྒྱལ་ཁབ་ལ་སྲུང་སྐྱོབ་ཐོག་རོགས་རམ་བྱ་རྒྱུའི་གནས་ཚུལ་དེ་ནི་ལོ་ངོ་བཅུ་ཕྲག་གཅིག་གི་རིང་ར་ཤི་ཡ་དང་མཐུན་འབྲེལ་གནང་མཁན་ཧང་གྷ་རི་ཡི་སྲིད་བློན་ཝིག་ཏོར་ཨོར་པཱན་ཡིས་ནུབ་ཕྱོགས་རྒྱལ་ཁབ་ཁག་ལ་བརྟེན་མ་དགོས་པའི་ཐབས་ཤེས་གང་ཡོང་གནང་བ་མ་ཟད་ཉེ་བའི་དུས་སྐབས་ཡུ་རོབ་ནང། NATO། བྱང་མཚོ་ཨེ་ཏི་ལན་ཏིག་ཆིངས་དོན་སྒྲིག་འཛུགས་རྒྱ་སྐྱེད་གཏོང་རྒྱུའི་གནོན་ཤུགས་ལ་འགོག་རྒོལ་གནང་བའི་རྗེས་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག་དེ་མ་ཚད་ཧང་གྷ་རི་རྒྱལ་ཁབ་ཀྱིས་ཡུ་རོབ་མཐུན་ཕྱོགས་རྒྱལ་ཁབ་ཁག་གིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བརྡབ་གསིགས་ཀྱི་ལངས་ཕྱོགས་ལ་སོགས་པའི་གནད་དོན་ཁག་གི་ཐོག་རྒྱབ་སྐྱོར་མ་གནང་བ་མ་ཟད། ཡུ་རོབ་སྤྱི་མཐུན་གྱི་སྲིད་བྱུས་དང་མི་འདྲ་བར་རྒྱ་ནག་གི་ཚོང་གི་མ་རྩ་ཡུལ་ནང་འཛུགས་བཅུག་པ་སོགས་པའི་སྲིད་བྱུས་ཁག་ལག་བསྟར་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་འདུག། ཡ། ཁེ་ན་ཌའི་ཕྱི་སྲིད་བློན་ཆེན་ལྕམ་མེ་ལི་ནིན་ཇོ་ལི་མཆོག་གིས་ཡུ་རོབ་དང་ཨེ་ཤི་ཡ་གཉིས་བར་གྱི་མཚོ་ལམ་གལ་ཆེ Red Sea འདི་བཞིན་ཉེན་ཁ་མེད་པར་གནས་རྒྱུའི་ཆེད་དུ་རྒྱ་ནག་ལ་ལས་འགན་ཡོད་པ་ལྟར་འགན་ངེས་པར་དུ་འཁུར་དགོས་སྐོར་དང་ཡང་རྒྱ་ནག་གིས་ར་ཤི་ཡར་རྒྱབ་སྐྱོར་བྱེད་བཞིན་པ་དེ་མཚམས་འཇོག་དགོས་སྐོར་གསུངས་འདུག་དེ་ཡང Reuters གསར་ལས་ཁང་གིས་ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན་གནས་ཚུལ་སྤེལ་དོན་ལྟར་ན

རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ Red Sea། རྒྱ་མཚོ་དེ་བཞིན་ཉེན་ཁ་མེད་པ་ཉར་ཚགས་དང་སྒོ་མོ་ཕྱེ་ནས་འཇོག་རྒྱུའི་དོན་དུ Houthis ཞེས་པའི་རྒྱ་མཚོའི་འདིའི་ཁུལ་ལ་གཏོར་བཅོམ་བྱེད་མཁན་ཚོའི་ཐོག་གནོན་ཤུགས་སྤྲོད་རྒྱུར་རོགས་རམ་བྱེད་དགོས་ངེས་ཤིག་ཡིན་སྐོར་གསུངས་པ་མ་ཟད་དེ་ནི་རྒྱ་ནག་གི་དངོས་ཟོག་ཕྱིར་ཚོང་བྱེད་མཁན་ཚོའི་ཁེ་ཕན་ཆེད་དུ་ཡིན་སྐོར་ཡང་གསུངས་འདུག། ནུབ་ཨེ་ཤི་ཡའི་ཁུལ་གྱི་རྒྱལ་ཁབ་ཡེ་མན་ཞེས་པའི་ནང་གི་ཨི་རན་གྱི་མཐུན་ཕྱོགས་ཡིན་པའི་ཧུའུ་ཏི་ཞེས་པས་རེད་སིའི་རྒྱ་མཚོའི་ཁུལ་ནས་སྐྱོད་བཞིན་པའི་རྡོ་སྣུམ་འཁྱེར་བའི་མཚོ་གྲུ་གཙོས་པའི་མཚོ་གྲུ་ཁག་ལ་གཏོར་སྐྱོན་རིམ་པ་མང་པོ་བཏང་དང་གཏོང་བཞིན་པ་ལྟར། རེས་གཟའ་པ་སངས་ཉིན་ཨ་རིའི་རྡོ་སྣུམ་འཁྱེར་བའི་གྲུ་གཟིངས་ཨེམ་ཏི་ཕོ་ལགས་ལ་མེ་ཤུགས་འཕུར་མདེལ་ཞིག་ཕོག་སྐོར་ཨ་རིའི་འབྲེལ་ཡོད་དཔོན་རིགས་ཤིག་གིས་གསུངས་པ་ལུང་འདྲེན་གནང་འདུག་ཧུའུ་ཏི་ཚོས་གཏོར་རྒོལ་གཏོང་དོན་ནི་གྷ་ཛ་ཡུལ་གཞུང་ནང་གི་པཱ་ལི་སི་ཐན་མི་རིགས་རྣམས་ལ་རྒྱབ་སྐྱོར་བྱེད་ཆེད་ཡིན་ལུགས་བརྗོད་ཀྱི་ཡོད་པ་དང་ཁོང་ཚོས་ཡུ་རོབ་དང་ཨེ་ཤི་ཡ་གཉིས་དབར་གྱི་ཚོང་ལམ་གཙོ་བོ་ཡིན་པ་རྒྱ་མཚོ་འདིའི་ཁུལ་ནས་འགྲུལ་བཞུད་བྱེད་མཁན་གྲུ་གཟིངས་ཁག་ལ་གཏོར་རྒོལ་བཏང་དང་གཏོང་བཞིན་པའི་རྐྱེན་གྱིས་མཚོ་ཐོག་ནས་དངོས་ཟོག་དབོར་འདྲེན་དང་ཉེན་སྲུང་གི་རིན་གོང་ཤུགས་ཆེ་འཕར་ཡོད་འདུག་ཨ་མི་རི་ཀ་དང་དབྱིན་ཡུལ་གཉིས་ཀྱིས་ཀྱང་རྒྱ་ནག་ནས་ཨི་རན་བརྒྱུད་ཧུའུ་ཐིའི་གཏོར་རྒོལ་འགོག་ཐབས་ལ་ཐེ་ཇུས་བྱེད་དགོས་པའི་སྐུལ་མ་ཡང་གནང་འདུག་ཡང་ཁེ་ན་ཏྲའི་ཕྱི་སྲིད་བློན་ཆེན་མེ་ལི་ནི་ཇོ་ལི་མཆོག་གིས་དེང་སྐབས་ཡུཀ་རེན་དང་ར་ཤི་ཡ་གཉིས་བར་དམག་འཁྲུག་རྒྱག་བཞིན་པའི་སྐབས་འདིར་ནུབ་ཕྱོགས་ཡུལ་གྲུ་ཁག་གིས་ར་ཤི་ཡའི་ཐོག་བཀལ་བའི་དཔལ་འབྱོར་ཉེས་ཆད་ཁག་ནས་རྒྱ་ནག་གིས་གཡོལ་ཐབས་བྱས་ནས་ར་ཤི་ཡར་རྒྱབ་སྐྱོར་མུ་མཐུད་བྱ་རྒྱུ་མཚམས་འཇོག་དགོས་སྐོར་ཝང་དབྱི་ལ་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་གནས་འཕྲིན་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བུད་མེད་རོགས་འབོད་འབྲེལ་ལམ་གྱིས་བོད་པའི་སྤྱི་ཚོགས་ཁྲོད་སེམས་ཁམས་བདེ་ཐང་དང་ཁྱིམ་ཚང་ནང་དྲག་སྤྱོད་བཙན་གཡེམ་དང་རང་ཤི་འགོག་སྲུང་སོགས་ལ་གདོང་ལེན་གྱི་རོགས་སྐྱོར་དང་རྒྱབ་སྐྱོར་ལམ་སྟོན་སོགས་མཐུན་རྐྱེན་བསྐྲུན་གནང་གི་ཡོད་པའི་སྐོར་དང་འབྲེལ་བུད་མེད་རོགས་འབོད་འབྲེལ་ལམ་གྱི་ལས་བྱེད་པ་བསོད་ནམས་སྒྲོལ་མ་ལགས་སུ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། དབུས་བོད་མིའི་སྒྲིག་འཛུགས་ཀྱིས་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཕོ་མོ་དབྱེ་འབྱེད་དང་འཁྲིག་སྤྱོད་ཀྱི་བྱ་སྤྱོད་ལ་སྔོན་འགོག་ཆེད་དུ་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་དང་བོད་ཀྱི་བུད་མེད་ལྷན་ཚོགས་གཉིས་ཟུང་འབྲེལ་གནང་རྗེས་བོད་ཀྱི་བུད་མེད་རོགས་འབོད་འབྲེལ་ལམ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ནང་དབུ་འཛུགས་གནང་རྗེས་ཛ་དྲག་གི་ཁ་པར་ཨང་གྲངས་བརྒྱུད་བུད་མེད་དང་བྱིས་པ་ཚོ་ཡང་ན་ཕོ་མོ་དབྱེ་འབྱེད་དང་འཁྲིག་སྤྱོད་ཀྱི་འཚེ་བ་ལས་ཀྱི་ཤུགས་རྐྱེན་ཐེབས་པའི་མི་རྣམས་ལ་ཞབས་ཞུ་འཕྲལ་དུ་མཁོ་སྤྲོད་བྱེད་པ་དང། ཉེན་རྟོག་པ་དང་སྨན་ཁང་ཁྲིམས་ལུགས་ཀྱི་ཐད་ནས་ཀྱང་འབྲེལ་བ་བྱེད་ཐབས་ཀྱི་ལམ་སྟོན་གནང་གི་ཡོད་པ་རེད་འདུག། ཐེངས་འདིའི་ལེ་ཚན་ནང་བོད་ཀྱི་བུད་མེད་རོགས་འབོད་འབྲེལ་ལམ་གྱི་ལས་བྱེད་པ་བསོད་ནམས་སྒྲོལ་མ་ལགས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལེ་ཚན་ལ་བཀའ་མོལ་གནང་གར་ཕེབས་ཡོད། བསོད་ནམས་སྒྲོལ་མ་ལགས་ད་ཁྱེད་རང་གིས་ཐེངས་འདིའི་ལེ་ཚན་ལ་མཉམ་ཞུགས་གནང་བར་འཚམས་འདྲི་ཞུ་བ་དང་སྦྲགས་ཐོག་མ་དེ་ལ་ཡང་ཁྱེད་རང་གིས་སོ་སོའི་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། ཐོག་མ་དེ་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ང་ཚོས་བོད་ཀྱི་བུད་མེད་རོགས་འབོད་འབྲེལ་ལམ་གྱི་ལས་ཁུངས་ཀྱི་ངོས་ནས། གོ་སྐབས་བཟང་པོ་དེ་གནང་བ་དེ་ལ་ཐུགས་རྗེ་གནང་ཞུ་གི་ཡིན་ང་རང་གི་མིང་ལ་ཨ་ནི་བསོད་ནམས་སྒྲོལ་མ་ཟེར་གྱི་ཡོད་ཨ་ནི་ང་རང་གི་སློབ་སྦྱོང་རྒྱབ་ལྗོངས་དེ་ཨ་ནི་སེམས་ཁམས་རིག་པའི་སྒང་ལ་ཕྱིན་ཡིན་ད་ལྟའི་ཆ་ལ་ང་ཚོ་བོད་ཀྱི་བུད་མེད་རོགས་འབོད་འབྲེལ་ལམ་ནང་ལ་ང་རང་གི་ལས་གནས་དེ་ཨ་ནི་ཨིན་སྐད་ཐོག་ཞུས་པ་ཡིན་ན Call Operator དེ་བྱེད་བསྡད་ཡོད་ཨ་ནི་ང་རང་གི་འགན་འཁུར་དེ་ག་རེ་ཡིན་ཟེར་བ་ཡིན་ན་ད་ཐོག་མར་ང་ཚོའི་ལས་ཁུངས་ནང་ལ་བརྙས་བཅོས་ཕོག་མཁན་སུ་འདྲ་ཅིག་སླེབས་པ་ཡིན་ནས་ང་ཚོའི་ལས་ཁུངས་ནང་ལ་ཁ་པར་སླེབས་དུས། ཐོག་མ་ད་ཁ་པར་ཡར་བཀྱག་མཁན་ཞིག་ཡོད་རེད་པ་འོ་དེ་ཡང་ན་ཨིན་སྐད་དུ་ཞུས་པ་ཡིན་ན། Initial Call Receive བྱེད་མཁན་བྱས་དེ་ནི་ང་རང་གི་འགན་འདི་ཡིན།
ཨ་ལས་ལགས་སོ། ད་ད་ལྟའི་ཆར་བུད་མེད་རོགས་འབོད་འབྲེལ་ལམ་ཕྱག་ལས་གནང་མཁན་ག་ཚོད་ཙམ་ཡོད་རེད་པས། ཁྱེད་རང་རྣམ་པ་ཚོས་ད་ནམ་ཞག་རྒྱུན་དུ་ནས་ག་གིའི་ཐད་ནས་བོད་པའི་སྤྱི་ཚོགས་ནང་ལོགས་ལ་ཕྱག་རོགས་གནང་གི་ཡོད་རེད་པས།
ལགས་སོ། ད་ད་ལྟ་ཁྱེད་རང་གིས་བཀའ་འདྲི་ཞུས་པ་ནང་བཞིན་ང་ཚོའི་གི་ལས་ཁུངས་ནང་ལ་ཨ་ནི་ལས་བྱེད་གསུམ་ཡོད་རེད་ཞུས་ཡིན་ད་ལས་བྱེད་གསུམ་དེ་ཨིན་སྐད་དུ་ཞུས་པ་ཡིན་ན། Outreach Officer གཅིག Counselor གཅིག་དེ་དང་འདྲ་བའི Call Operator གཅིག་ཁྱོན་བསྡོམས་གསུམ་ཡོད་རེད་ཞུས་ཡིན་འདྲ། ཨཱ་ནི་ད་ང་ཚོའི་གི་ལས་ཁུངས་དེ་ཨཱ་ནི་རྣམ་པ་ཚོས་མཁྱེན་གསལ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་གི་ཟླ་བ་གསུམ་པའི་གི་ཨཱ་ནི་ཚེས་ཉི་ཤུ་ཉིན་ལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་ཨཱ་ནི་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་དང་ཨཱ་ནི་བོད་ཀྱི་བུད་མེད་ལྷན་ཚོགས་གཉིས་ཀྱིས་ཨཱ་ནི་ཟུང་འབྲེལ་གྱི་ཐོག་ནས་དབུ་འཛུགས་གནང་བ་ཞིག་རེད་འདྲ། ད་ང་རང་ཚོས་ཀྱི་ནི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཞུས་པ་ཡིན་ན། ད་ང་རང་ཚོའི་སྤྱི་ཚོགས་ནང་ལ་བུད་མེད་རྣམས་ལ་ད་བཙན་གཡེམ་དང་རྩུབ་སྤྱོད་ཀྱི་ནི་དཀའ་ངལ་འཕྲད་མཁན་རྣམས་ལ་ནི་ང་ཚོས་ཀྱི་ནི་གདོང་ལེན་ག་འདྲས་བྱ་དགོས་ཡོད་མེད་ཁོ་རང་ཚོའི་བདེ་འཇགས་ལ་སྲུང་སྐྱོབ་ག་འདྲས་བྱེད་དགོས་ཡོད་མེད་དེ་དང་འདྲ་བས་ཀྱི་ནི་ཁོ་རང་ཚོ་ལ་དཔལ་འབྱོར་གྱི་ཐོག་ནས་ཡིན་ནའི་འདྲ། རྒྱབ་སྐྱོར་ག་འདྲས་གནང་དགོས་འདུག་མེད་དེ་འདྲའི་སྒང་ལ་ཨ་ནེ་ང་རང་ཚོས་ཀྱི་དམིགས་པ་གཅིག་བཞག་ཡོད། ད་ཡང་ད་ང་ཚོས་གལ་ཆེན་ཅིག་ག་རེ་མཐོང་གི་འདུག་ལབ་ན་ད་ང་ཚོའི་ལས་ཁུངས་འདི་ཡང་བོད་ཀྱི་བུད་མེད་རོགས་འབོད་འབྲེལ་ལམ་ད་ཨིན་སྐད་ཐོག་ཞུས་པ་ཡིན་ན Tibetan Women Helpline འདི་ད་བུད་མེད་གཅིག་པོ་ལ་ཡང་ག་རེ་དོ་སྣང་བྱེད་དགོས་ལབ་ན་ཨ་ནེ་བུད་མེད་གཅིག་པོ་མིན་པར་ཨ་ནེ་ཕོ་མོ་དབྱེར་མེད་ཀྱི་ཐོག་ནས་ཨ་ནེ་ཚང་མ་བྱིས་པ་ཡིན་ནའི་འདྲ་སྐྱེས་པ་ཕོ་གཅིག་ཡིན་ནའི་འདྲ་ཨ་ནེ་ཚང་མ་ལ་ཨ་ནེ་ང་ཚོས་ཀྱི་ཨ་ནེ་བརྙས་བཅོས་འཁྲིག་སྤྱོད་དང་འབྲེལ་བའི་གི་དཀའ་ངལ་སུ་འདྲ་ཞིག་ལ་འཕྲད་པ་ཡིན་ན་ཚང་མ་ལ་ང་ཚོས་གི་རོགས་པ་བྱེད་དགོས་རེད་ཞུས་ཡིན་ར། ད་ང་ཚོས་ཁོ་ཚོ་ལ་ད་ཞབས་ཞུ་ལབ་དགོས་རེད་པ་ཡང་ན་རོགས་པ་ག་འདྲས་བྱེད་དགོས་ཞུས་པ་ཡིན་ན་ད་དང་པོ་དེ་ལ་ང་ཚོས་གི་གལ་གནད་ཆེ་ཤོས་ཅིག་ག་རེ་བརྩིས་ཡོད་ལབ་ན་ཨ་ནི། ཁོ་རང་ཚོའི་གི་དཀའ་ངལ་ཉན་དེ་དཔེ་གལ་ཆེན་ཅིག་མཐོང་གི་འདུག་ར། ཨ་ནི་ཁོ་རང་ཚོའི་གི་དཀའ་ངལ་ལ་དཔག་པའི་ཨ་ནི་ང་རང་ཚོས་ཁོ་ཚོ་ལ་གདམ་ག་ཁ་ཤས་ཅིག་ཕུལ་ཡོད་ཨ་ནི་དཔེར་ན་ཆ་བཞག་ན་ཨ་ནི་ཁྱིམ་ནང་གི་དྲག་རྩུབ་ཅིག་བྱུང་བ་ཡིན་ན་ཁོ་རང་ཚོས་ཀྱིས་ང་རང་ཚོའི་ས་གནས་འགོ་འཛིན་དང་འབྲེལ་བ་བྱས་ནས་ནང་འགྲིག་གི་ཐོག་ནས་ཡང་ང་ཚོའི་དཀའ་ངལ་སེལ་ཐབས་ཅིག་དེ་འདྲའི་ཐོག་ནས་ང་ཚོས་ཁོང་ཚོར་ལམ་སྟོན་ཞུས་ཡོད། གཉིས་པ་དེ་ལ་ཁོང་ཚོ་ལ་ཉེན་རྟོག་པའི་ལམ་སྟོན་ཞུས་ཡོད་བྱས་དེ་དང་འདྲ་བས་ཀྱིས་ཁོང་ཚོ་ལ་ཁྲིམས་ཐོག་གི་ཐོག་ནས་ང་ཚོས་ལམ་སྟོན་གནང་གི་ཡོད། མཉམ་དུ་ཁོང་ཚོ་ལ་སྨན་བཅོས་ཀྱི་ཐོག་ནས་ལམ་སྟོན་ཞུས་ཡོད། ཨ་ནི་གལ་གནད་ཆེ་ཤོས་ཅིག་ནི་ང་ཚོའི་ལས་ཁུངས་ཀྱིས་ག་དུས་ན་ག་རེ་བརྩིས་ཡོད་ན་གང་ཟག་དཀའ་ངལ་འཕྲད་བསྡད་པའི་ལངས་ཕྱོགས་དབྱིན་སྐད་དུ་ཞུས་པ་ན Survivor Centered Approach ལབ་དགོས་རེད་པ་འོ་དེ་དཔེ་གལ་ཆེན་པོ་བརྩིས་ཡོད་ཞུས་ཡིན་ར། ད་འདི་ག་རེ་ཞུ་དགོས་གསུངས་པ་ན། ད། དཀའ་ངལ་བརྙས་བཅོས་ཕོག་མཁན་གང་ཟག་སུ་འདྲ་ཅིག་ཡིན་ན་སོ་སོའི་གི་གདམ་ག་དང་འདོད་པ་གཞི་བཟུང་གིས་ཨ་ནི་ང་རང་ཚོ་ཡིས་ཁོང་ཚོ་ལ་ཁ་ལ་གུས་ཞབས་བྱེད་ཡས་དང་ཨ་ནི་ཁོ་རང་ཚོ་ལ་དཀའ་ངལ་དེ་ཚོ་ལ་ཨ་ནི་ང་རང་ཚོས་ཀྱིས Confidential ཉར་ཡས་ད་ང་ཚོས་དཔེ་གལ་གནད་ཅིག་བརྩིས་ཡོད་ཞུས་ཡིན་ར་ཨ་ནི་འོ་དེ་ང་རང་ཚོའི་གི་ལས་ཁུངས་ཀྱི་དམིགས་ཡུལ་དམིགས་པ་ལ་ཡང་ད་ག་རེ་ཞུ་དགོས་རེད་དམིགས་ཡུལ་གཙོ་བོ་དེ་ཡིན་ཞུས་ཡིན་ར། ཨ་ནི་ང་ཚོའི་བོད་ཀྱི་བུད་མེད་རོགས་པའི་འབྲེལ་ལམ་བརྒྱད་ནས་རོགས་པ་གཞན་ཞིག་ག་རེ་ཞུ་དགོས་རེད་ཞུས་པ་ཡིན་ན་ཨ་ནི། བརྙས་བཅོས་ཕོག་མཁན་རྣམས་ལ་ཨ་ནི་མཚམས་རེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ཐོག་ནས་ཡིན་ནའི་འདྲ་རང་སོ་སོས་ཀྱིས་བརྗོད་མ་ཐུབ་པའི་དཀའ་ངལ་སེམས་ངལ་མང་པོ་ཅིག་ཨ་ནི་སེམས་པ་ནང་ལ

ཆུ་ཚོད་ག་ཚོད། ཆུ་ཚོད་གསུམ་བཞི་ག་ཚོད་འགོར་ཡིན་ནའི་ཁོ་རང་ཚོ་ལ་ཨ་ནི་ལམ་སྟོན་གནང་དགོས་རེད་ཞུས་ཡིན་ར། ཨ་ནི་དེ་དང་འདྲ་བའི་གི་ཨ་ནི་ང་རང་ཚོའི་གི་བོད་ཀྱི་བུད་མེད་རོགས་པའི་འབྲེལ་ལམ་གྱི་ལས་ཁུངས་ཀྱི་ངོས་ནས་ཨ་ནི་བུད་མེད་འཁྲིག་སྤྱོད་དང་ཨ་ནི་ཕོ་མོའི་དྲག་རྩུབ་ཀྱི་དཀའ་ངལ་འཕྲད་བཞིན་པའི་བུད་མེད་རྣམས་ལ་ཨ་ནི་ཁོ་རང་ཚོ་ལ་བདེ་འཇགས་ཀྱི་ཐོག་ནས་དཀའ་ངལ་འཕྲད་པ་ཡིན་ན་ཡང་ཁོ་རང་ཚོ་ལ་ཨ་ནི་སྲུང་སྐྱོབ་ཀྱི་ཆེད་དུ་ཨ་ནི་ང་ཚོ་གིས་ཁོང་ཚོ་ལ་སྡོད་གནས་ཅིག་གོ་སྒྲིག་བྱེད་དགོས་རེད་ཞུས་ཡིན་ར། ཨ་ནི་སྡོད་གནས་དེ་ནང་ལ་ནང་ལ་དགོས་མཁོའི་གི་ཡོ་ཆས་ཚང་མ་ཡོད་རེད་ཞུས་ཡིན་ར། ཨ་ནི་དེ་དང་འདྲ་བའི་ང་རང་ཚོའི་ལས་ཁུངས་ཀྱི་ངོས་ནས་འཁྲིག་སྤྱོད་དང་ཕོ་མོའི་དྲག་རྩུབ་ཀྱི་དཀའ་ངལ་འཕྲད་བཞིན་པའི་བུད་མེད་རྣམས་ལ་མཉམ་དུ་ཁོ་རང་ཚོ་ལ་འཚོ་བའི་གི་ཐོག་ནས་དཀའ་ངལ་འཕྲད་པ་ཞིག་ཡིན་ན་ཡང་འཚོ་བའི་གི་མཐུན་རྐྱེན་ཟླ་བ་གསུམ་རིང་ལ་ང་ཚོས་ཁོང་ཚོ་ལ་འཚོ་སྣོན་ཅིག་ཕུལ་དགོས་རེད་ཞུས་ཡིན་ར། ད

ཞུ་མཁན་འབྲེལ་བ་བྱེད་ཆོག་ཞུས་ཡིན། ང་ཚོ་བོད་ཀྱི་བུད་མེད་རོགས་པའི་འབྲེལ་ལམ་གྱི་ལས་ཁུངས་ནང་ལ་ད་ལྟ་བར་ལ་ཨ་ནི་གནད་དོན་ཞུ་མཁན་ཨ་ནི་དགུ་བཅུ་གོ་གསུམ་ཙམ་སླེབས་ཡོད་རེད་ཞུས་ཡིན་ར། དེའི་ནང་ནས་གནད་དོན་མང་ཆེ་བ་དེ་ཨ་ནི་ཁྱིམ་ནང་གི་དྲག་རྩུབ་དེ་ཆགས་བསྡད་འདུག་ཨིན་སྐད་ཐོག་ཞུས་པ་ན Domestic Violence། ཨ་དེ་དང་མཉམ་དུ་ཨ་ནི་ལས་གནས་ཆགས་སྤྱོད་དང་འབྲེལ་བའི་ཨ་ནི་སུན་གཙེར་ཨིན་སྐད་ཐོག་ཞུས་པ་ཡིན་ན Sexual Harassment at Workplace ཨ་ནི་དེ་འདྲའི་གི་གནད་དོན་དེ་འདྲ་སླེབས་འདུག་ཨ་ནི་དེ་དང་མཉམ་དུ་ཏང

གནད་དོན་ཞུ་མཁན་ནང་ནས་ད་མང་ཤོས་དེ་ཨ་ནི་བུད་མེད་ཆགས་བསྡད་འདུག་ལན་རེར་ཨ་ནི་བརྒྱ་ཆ་མང་ཤོས་ད་བཞི་བཅུ་ཙམ་ནི་རེད་འདུག་ཞུས་ཡིན་ར་ཨ་ནི། སྐྱེས་པ་ཕོ་དེ་ཨ་ནི་བརྒྱ་ཆ་བཅུ་ཙམ་ཆགས་བསྡད་འདུག་ཞུས་ཡིན། ལགས། བསོད་ནམས་སྒྲོལ་མ་ལགས། ད་སྤྱི་ཚོགས་གང་འདྲ་ཞིག་ཡིན་པའི་གནད་ལ་ནུས་པ་མཉམ་སྤུངས་བྱས་པ་ཡིན་ན་གྲུབ་འབྲས་དེ་ཡག་ཞིག་ཡོང་གི་ཡོད་དུས། ཁྱེད་རང་གིས་ད་ད་བར་དུ་བོད་ཀྱི་བུད་མེད་རོགས་པའི་འབྲེལ་ལམ་ནང་ཕྱག་ལས་གནང་རྗེས་ད་ཁྱེད་རང་གི་ཉམས་མྱོང་ནས་བོད་པའི་སྤྱི་ཚོགས་ནང་ལོགས་ལ་མི་མང་གི་ངོས་ནས་ག་རེ་གནང་དགོས་འདུག་ཅེས་དགོངས་ཀྱི་འདུག།
ད་ང་རང་གིས་སྤྱི་ཚོགས་ནང་ལ་དཀའ་ངལ་ཆེ་ཤོས་ཅིག་ག་རེ་མཐོང་སོང་ཟེར་བ་ཡིན་ན། ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལ་འཁྲིག་སྤྱོད་དང་འབྲེལ་བའི་བརྙས་བཅོས་ཕོག་མཁན་གང་ཟག་དེ་ལ་རོགས་པ་བྱེད་ཀྱི་ཚབ་ལ་ལྟ་སྟངས་ངན་པ་དང་མ་ཡིན་པའི་ཚིག་རྩུབ་བེད་སྤྱོད་བྱེད་ཀྱི་དཀའ་ངལ་དེ་འདྲའི་རོ་ཞིག་མཐོང་སོང་བ། ད་དཔེར་ན་ཆ་བཞག་ན་བུད་མེད་ཞིག་ལ་བཙན་གཡེམ་ཅིག་བྱུང་བ་ན་མོ་རང་གི་ནོར་འཁྲུལ་རེད་མོ་རང་ལ་དོགས་མོ་རང་མཚན་ལ་ཕྱི་པོ་འགྲོ་ཙང་དེས་རྐྱེན་པས་དགོས་པ་རྒྱུ་མཚན་དེ་ལ་བརྟེན་ནས་བཙན་གཡེམ་བྱུང་བ་རེད། ད་དེ་འདྲའི་མ་ཡིན་པའི་ཚིག་རྩུབ་མང་པོ་ཅིག་བེད་སྤྱོད་བྱེད་ཀྱི་འདུག་འོ་དེ་ལ་བརྟེན་ནས་ཁོ་རང་ཚོ་ཡིན་ན་ཡང་ད་དེ་འདྲའི་དངོས་གནས་ཡིན་ས་རེད་སོ་སོ་སོ་སོ་མར་ཞུམ་ནས། དཀའ་ངལ་དེ་ཚོ་བཤད་མ་ཐུབ། ག་ལེ་ག་ལེ་སེམས་ཁམས་ཀྱི་ནད་པ་ཆགས། སེམས་ཁམས་ཀྱི་ནད་པ་ཆགས་ནས་ཨ་ནི་མཐའ་མའི་མཇུག་སྡོམ་འདི་ལ་ཨ་ནི་རང་ཤི་རྒྱག་ཡག་གི་དཀའ་ངལ་མང་པོ་ཅིག་བྱུང་གི་རེད་བསམ་གྱི་འདུག་ར་དེ་ལ་བརྟེན་ནས་ཨ་ནི་ང་རང་གིས་མི་མང་རྣམས་ལ་བརྡ་ལན་ག་རེ་ཞུ་སྙིང་འདོད་སོང་ལབ་ན། ཁོ་རང་ཚོ་ལ་ཨ་ནི་རོགས་པ་བྱས་མེད་ན་སྐུ་མཁྱེན་གནོད་མ་སྐྱེལ་རོགས་གནང་ཞུ་ཡས་ཡིན་ར་ཨ་ནི་ཁོ་རང་ཚོ་ལ་ག་དུས་ཡིན་ན་རྒྱབ་སྐྱོར་དེ་འདྲའི་གི་དཀའ་ངལ་བྱུང་མཁན་མི་རྣམས་ལ་ཨ་ནི་རྒྱབ་སྐྱོར་གནང་རོགས་ཞུ་ཡས་ཡིན། ལགས་སེ་རྣམ་འཇོམས་ལགས་ད་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལེ་ཚན་འདི་གར་མཚམས་བཞག་ཡིན་ཐུགས་རྗེ་ཆེ། ཐུགས་རྗེ་གནང། ད་ལྟ་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་འཇོམས་ལྷ་མོ་ཡིན་རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་ཚོ་རྗེས་མའི་གི་ལེ་ཚན་ནང་བསྐྱར་དུ་མཇལ་ཡོང། ཨ་རིའི་གྲོས་ཚོགས་འཐུས་མི་ཆེ། James McGovern། ལགས་ཀྱིས་སྣེ་ཁྲིད་འོག་གཏན་འབེབས་གནང་བའི་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་ཀྱི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་དེ་བཞིན་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་གཏན་འབེབས་བྱུང་ཡོད་ཅིང། ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་གོང་ཞུས་ཀྱི་གནས་ཚུལ་དང་འབྲེལ་བའི་སྐོར་ལ་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ད་བདུན་ཕྲག་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང། ད་ལྟ་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚང་འཛོམས་སུ་གྲོས་ཚོགས་ཐོག་ཅིག་བོད་རྒྱའི་རྩོད་རྙོག་སེལ་བའི་རྒྱབ་སྐྱོར་གྱི་ཁྲིམས་འཆར། ད་ཨིན་སྐད་ཐོག་ནས་ད་ལྟ་གྲོས་ཚོགས་ནང་ལོགས་ལ་གྲོས་འཆར་འདིའི་གི་མིང་ལ HR།

གི་གལ་འགངས་རེད་ད་ག་ནང་བཞིན་ནང་དོན་ཁག་ཅིག་རེད་དེ་ནས་ད་རིམ་པ་ག་ཚོད་ཞིག་ཕྱིན་པའི་རྗེས་ལ་ཨ་ནི་ཨ་མི་རི་ཀའི་གི་སྲིད་འཛིན་གི་མཚན་རྟགས་བཀོད་པ་ཡིན་ན་ཁྲིམས་འཆར་ད་དེ་གནད་འགག་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་རྩོད་རྙོག་ད་སེལ་བའི་རྒྱབ་སྐྱོར་གི་ཁྲིམས་འཆར་དེ་དངོས་སུ་ཁྲིམས་ལ་འགྱུར་རྒྱུ་ཡོད་པ་དང་ཨ་ནི་གལ་སྲིད་ད་དེ་ཁྲིམས་འཆར་དེ་དངོས་སུ་ཨ་མི་རི་ཀའི་གི་ཁྲིམས་ལ་འགྱུར་བ་ཡིན་ན་ཁྲིམས་འཆར་དེ་གི་ནང་དོན་གཞིར་བཟུང་ད་རྒྱ་ནག་གཞུང་གི་ངོས་ནས། ཅིག་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ད་བཤད་དེ་འཁྱོག་བཤད་ཀྱི་གནས་ཚུལ་འདི་ཚོ་ཅིག་ལ་ད་ཁྲིམས་འཆར་འདིའི་བརྒྱུད་བྱས་གདོང་ལེན་གྱིས་ད་བྱས་གདོང་ལེན་བྱེད་ཡས་ཀྱི་ཨ་ནི་ཁྲིམས་འཆར་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ཐོག་མར་འདི་ད་ལེ་ཚན་འདི་གི་གླེང་སློང་འགོ་མ་བཙུགས་གོང་ལ་དང་པོ་འདི་ད་ལྟ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་གྲོས་ཚོགས་འོག་མའི་ཚང་འཛོམས་ཀྱི་གྲོས་ཚོགས་ཐོག་བོད་རྒྱའི་རྩོད་རྙོག་སེལ་བའི་ཁྲིམས་འཆར་འདིའི་ལ་མང་མོས་ཐོབ་པའི་རྗེས་ལ། ད་ལྟ་ཨ་མི་རི་ཀའི་རྒྱལ་ས་ཝོ་ཤིན་ཏོན་ལྡི་སི་ན་རྟེན་གཞི་བྱས་པའི་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་ནས་ཨ་ནི་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་རླུང་འཕྲིན་ཁང་ལ་གནད་དོན་འདི་དང་འབྲེལ་བའི་སྐོར་བཀའ་མོལ་གནང་བ་འདི་གཅིག་གཤམ་ལ་གསན་རོགས་གནང། ད་ད་ལན་དེ་ཨ་རི་གྲོས་ཚོགས་འོག་མའི་ནང་ལ་ཡང་ཨ་ནི་གི་ཁྲིམས་འཆར་དེ་དངོས་སུ་ཨ་འོས་འཕེན་བྱས་གསུམ་ཆ་གཉིས་ཀྱི་རྒྱབ་སྐྱོར་ཐོབ་དགོས་ཡོད་རེད། ད་རིང་ཡིན་པ་ཡིན་ན་ད་ཚད་མཐོ་པོ་གི་ཐོག་ནས་ད་གྲོས་ཚོགས་འཐུས་མི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་གནང་བྱས་གཏན་འབེབས་བྱུང་བ་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ད་ང་རང་ཚོ་བོད་མི་ཚོ་ལ་ཡིན་པ་ན་དེ་ད་གཏམ་བཟང་ཅིག་བྱས་ད་ཨ་རིའི་གྲོས་ཚོགས་ངོས་ཕྱོགས་ནས་དངོས་གནས་ཅིག་བོད་ནང་གི་བོད་མི་ཚོ་གི་ལ་ཡ་གདུང་སེམས་མཉམ་སྐྱེད་ཀྱི་ཐོག་ནས་ད་དེ།

ད་ཤུགས་རྒྱབ་ཏུ་རྒྱབ་བཞིན་པ་རེད་དེ་ག་ནང་བཞིན་ད་ད་ལོ་གསུམ་བཅུའི་དུས་དྲན་དེ་ཡིན་པ་ན་ད་ང་ཚོ་དུས་ཚིགས་ཁྱད་པར་ཅན་ཅིག་ཆགས་བསྡད་ཡོད་རེད་ད་བོད་མིའི་རང་དབང་གྱེན་ལངས་ཀྱི་ད་ལོ་ངོ་ད་དྲུག་ཅུ་རེ་ལྔ་གྱི་དུས་དྲན་གྱི་དུས་ཚིགས་ཤིག་ཆགས་བསྡད་ཀྱི་ཡོད་དུས་ད་ལན་དེ་ཨ་རིའི་གྲོས་ཚོགས་ནང་ལ་ཡར་ཞུ་གཏུག་གི་ལས་འགུལ་གྱི་ཉིན་མོ་དེ་ད། གསུམ་པའི་ཚེས་བཅུ་གཅིག་དང་བཅུ་གཉིས་བཅས་བཅས་ཨ་ད། བོད་དོན་ལ་རྒྱབ་སྐྱོར་བྱེད་མཁན་རེད་དེ་ག་ནང་བཞིན་ཨ་ནི་བོད་བོད་རིགས་སྤྱི་མཐུན་ཚོགས་པ་རེད་དེ་ག་ནང་བཞིན་ང་རང་ཚོ་ད་འདི་དེ། བོད་རང་དབང་སློབ་ཕྲུག་ཚོགས་པ་རེད་དེ་ག་ནང་བཞིན་ད་ཚང་མ་གི་ངོས་ཕྱོགས་ནས་དེ་ན་མཉམ་ཞུགས་གནང་གི་ཡོད་རེད་ད་ལན་ཡིན་པ་ན་ད་འདི་དེ་ཅིག་སྔར་ནང་བཞིན།

གི་ཆ་ཤས་མེད་པ་དེ་ད་ལན་གྱི་ཁྲིམས་འཆར་དེའི་ནང་ནས་ཁ་གསལ་པོ་བསྒྲགས་ཡིན་དགོས་རེད་ཅེས་བྱས་ཞུ་འདོད་བྱུང་སོང། དེ་ག་ནང་བཞིན་ཨ་ནི་དོན་དག་ད་ལྟའི་ཁྲིམས་འཆར་དེ་གི་གནད་འགག་ད་ད་གཉིས་པ་དེ་ཡིན་པ་ན་ད་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ཕྱོགས་ནས་རྒྱ་ནག་གིས་ད་བོད་ཀྱི་ལོ་རྒྱུས་རེད་དེ་ག་ནང་བཞིན་བོད་ཀྱི་རིག་གཞུང་རེད་སྒྲིག་འཛུགས་ད

འབྱུང་རྒྱུ་བོད་རྒྱའི་དཀའ་རྙོག་མ་སེལ་བར་དུ་ཨ་རི་གི་སྲིད་གཞུང་གི་བོད་ཐོག་ལ་འཛིན་པའི་སྲིད་ཇུས་དེ་ད་ང་ཚོས་མ་སོང་ན་བརྟན་པོར་གཏོང་ཡ་དང་ཨ་ཅིག་ད་ལྟ་གི་བོད་རྒྱའི་དཀའ་རྙོག་སེལ་ཡ་དེ་ད་གྲོས་མོལ་གི་ལམ་ནས་སེལ་དགོས་ཡ་ཡིན་པ་དེ་ཤུགས་ཆེན་པོ་ད་ཁྲིམས་ཀྱི་ཐོག་ནས་དེ་འདྲ་ཅིག་ཡིན་པ་ཅིག་ལ་ང་ཚོས།

རྩོད་རྙོག་གི་སེལ་ཐབས་ཐོག་ལ་ཡ་ད་འབྲེལ་བ་ཡོད་པའི་ཁྲིམས་ཡིག་ཁྲིམས་འཆར་འདི་ཆེས་མང་མོས་ཀྱི་ཐོག་ནས་རྒྱབ་སྐྱོར་ཐོབ་ཤག་ད་ལྟའི་གྲོས་ཚོགས་འཐུས་མི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་གནང་ཨ་ནི་ཉི་ཤུ་རྩ་བརྒྱད་མ་གཏོགས་ཁ་གསལ་བོར་དགག་པ་རྒྱག་མཁན་བྱུང་མི་འདུག་བྱས་དུས་ཙམ་པ་དེ་ཚད་གཞི་དེ་མཐོ་པོ་ཞེ་པོ་ཅིག་རེད་བྱས་དུས་ཙམ་པ་དེ་ལ་ཡང་ཨ་མི་རི་ཀའི་མི་མང་གིས་ལྟ་ཅི་ཐང་བྱས་ན་ཁྲིམས་ཡིག་དེ་གཏན་འབེབས་བྱས་པ་ལ་ཡང་སུམ་ཆ་གཉིས་མ་གཏོགས་དགོས་ཀྱི་ཡོད་མ་རེད་འདི་ཆ་རྐྱེན་འདི་རེད་དེ་ཡིན་ནས་ཁྲིམས་ཡིག་འདིའི་ནང་ད་ལྟ་འདི་ལ་ད་རེས་རྒྱབ་སྐྱོར་བྱེད་སྟངས་དེ་ནས་ང་ཚོས་ག་རེ་ཚོད་དཔག་ཐུབ་ཀྱི་རེད་ཞུས་པས་ན་ཨ་མི་རི་ཀའི་རྒྱལ་ཡོངས་ནང་ལོགས་ལ་ཡ་ད་བརྒྱ་ཆའི་འབབ་འདྲ་ཅིག་བྱས་པས་ན་བརྒྱ་ཆ་དགུ་བཅུ་ལྷག་གིས་ད་རྒྱབ་སྐྱོར་གནང་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་མཚོན་པ་རེད་ད་འདི་རྒྱབ་སྐྱོར་དེའི་ཚད་གཞི་དེ་ཧ་ཅང་གི་ཚད་མཐོ་པོ། ཧ་ལམ་ཧ་ལམ་སྤྱི་མོས་འགྲོ་འགྲོ་འགྲོ་འགྲོ་འདྲ་པོ་ཞིག་ཆགས་པ་དེ་འདྲའི་གི་གནས་བབ་ཅིག་ལ་ཡ

ལྔ་བརྒྱ་སུམ་ཅུ་སོ་གསུམ་ཅན་འདི་གྲོས་ཚོགས་འཐུས་མི་ཇིམ་མེག་གྷ་ཝུན་དང་དེ་ག་ནང་བཞིན་ད་གྲོས་ཚོགས་འཐུས་མི་མཱི་ཁལ་མེག་ཁོལ་ད་གཉིས་ཆར་ལོ་གནད་ཡོད་ཀྱི་ད་ཞིག་ཤུགས་ཆེན་པོ་ཡོད་ངེས་ཀྱི་གྲོས་ཚོགས་འཐུས་མི་གཅིག་རེད་ལ་ཨ་ནི་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་གཉིས་ཆར་གྱི་ད་གནད་ཡོད་མི་སྣ་ཅིག་ཆགས་འགྲོ་གི་ཡོད་རེད་བྱས་དུས་ཙམ་པ་ཁོང་རྣམ་ཚོའི་རྣམ་པ་འདིས་ག་རེ་མཚོན་གྱི་རེད་ཟེར་དུས་ཙམ་པ་བོད་པའི་གནས་ཚུལ་ཅིག་ཡིན་ཕྱིན་ཆད་ལ་ཡ་གྲོས་ཚོགས་འཐུས་མི་ཆབ་སྲིད་ཚོགས་པ་ག་འདྲས་ཞིག་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་ཟེར་ཡ་གཅིག་དང། ཨ་ནི་གྲོས་ཚོགས་གོང་མ་དང་འོག་མ་གཉིས་ཆ་ལོག་གི་ནང་ལོག་ནས་རྒྱབ་སྐྱོར་ཚད་མཐོ་པོ་ཡོད་དུས་ཙམ་པ་འདི་གྲོས་ཚོགས་གོང་འོག་གཉིས་ཀ་གི་རྒྱབ་སྐྱོར་ཐོབ་ཡག་གི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་ད་ད་ལྟ་ཨ་འདི་དེ་ནང་ལ་ཡ་གཟིགས་མཁན་རྣམ་པ་ཚོས་ཀྱིས་མཁྱེན་དགོས་ཡག་གཅིག་ག་རེ་ཡོད་རེད་ཞུས་ན། ཁྲིམས་ཡིག་འདི་ཁྲིམས་སུ་མ་བཅད་གོང་ལ་ཡ་ད་དེ་འདྲ་ཡིག་ཆ་འདི་གའི་འདི་ཕྱི་སྲིད། ཕྱི་འབྲེལ་སྲིད་ཇུས་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་ལོག་ལ་ཡ་འགྲོ་དགོས་ཀྱི་ཡོད་རེད་དེ་གྲོས་ཚོགས་གོང་འོག་གཉིས་ཆ་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་ལོག་ལ་ཡ

ཞེ་པོ་ཅིག་གནད་འགག་ཆེན་པོ་ཆགས་འགྲོ་གི་འདུག་ད་འདི། བོད་རང་བཙན་བོད་པའི་གི་ད་འདོད་ཕྱོགས་ནང་ལོགས་ལས་བོད་རང་བཙན་གི་འདོད་ཕྱོགས་ཟིན་མཁན་ཡིན་ན་འདྲ་འདུག་དབུ་མའི་ཐོག་ནས་འཐབ་རྩོད་བྱེད་མཁན་ཡིན་ན་འདྲ་འདུག་གང་ལྟར་འདི་བོད་པ་སྤྱི་ཚོགས་སྤྱི་བྱིངས་ལ་ཡ་འདི་ཁྱབ་བསྡད་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་ཅེས་ཞུ་ཡ་གཅིག་ཡིན་འདི་ཡིན་གཉིས་པ་དེ་ལ་ཨ་མི་རི་ཀའི་གཞུང་གི་ངོས་ནས་ད་ལྟ་འདི་ནང་ལ་ཡ་ཚིག་གཞི་བཀོད་ཡ་འདི་ནང་ལ་ཡ་མཉམ་འབྲེལ་རྒྱལ་ཚོགས་ཀྱི་ག་རེ་ཟེར་དགོས་རེད་ཚིག་གཞི་འོག་ལ་ཡ་ད་དཔེར་ན་ཨ་ཁྲིམས་ཀྱི་འོག་ལ་ཡ། བོད་མི་ཚོ་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དགོས་ཀྱི་རེད་ཟེར་ཡ་ཅིག་གསུངས་འདུག་འདི་ཞེ་པོ་ཅིག་ཤུགས་ཆེན་པོ་རེད་བསམ་གྱི་འདུག་ད་འདི་རང་ཐག་རང་གཅོད་ཟེར་དུས་བོད་པའི་གི་ཐག་གཅོད་དེ་དཔེར་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ཕྱི་ཟླ་བཅུ་གཉིས་ཀྱི་ཚེས་པ་ཉི་ཤུ་ཉིན་མོ་དེ་རྒྱལ་ཚོགས་ཀྱི་ཁྲིམས་ཡིག་ཞིག་གཏན་འབེབས་བྱས་པ་རེད་པ་གྲོས་གྲོས་ཆོད་གཏན་འབེབས་བྱས་པ་རེད་པ་འདི་ནང་ལོགས་ལ་བོད་མིའི་རང་ཐག་རང་གཅོད་ཟེར་ཡ་འདི་ཚིག་འདི་ཚུར་ཁེལ་ཡོང་གི་ཡོད་རེད་ད་བྱས་དུས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐག་གཅོད་བྱས་པའི་གྲོས་ཆོད་ཅིག་ལ་ཡ་ག་འདྲ་ཁུངས་གཏུགས་བྱས་ད་འདི་ར་འཕྲོད་ཡོང་ཡ་གི་གནས་ཚུལ་ཅིག་ཆགས་འགྲོ་གི་ཡོད་རེད་འདི་གནད་འགག་ཤུགས་ཆེ

རྒྱ་ནག་ལ་ཡང་ཁ་གཏད་ཆེ་ཆེ་བོད་ཀྱི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་གནང་ཡག་གི་ཚད་གཞི་དེ་ད་དུང་ཚད་མཐོ་རུ་འགྲོ་ཡག་ཡིན་པ་འདི་ངེས་པ་རེད་བསམ་གྱི་འདུག།
ལ་རེད་ད་ད་ལྟ་བཀྲ་ཤིས་ལགས་ཀྱིས་ཁྲིམས་འཆར་འདི་ངོ་སྤྲོད་གནང་པ་དང་འབྲེལ་བྱས་ཁྲིམས་འཆར་འདི་གི་ད་མིང་ཁོ་རང་ཅིག་བོད་རྒྱ་གི་རྩོད་རྙོག་སེལ་ཡས་ཀྱི་ཁྲིམས་འཆར་ཞེས་བསྟན་ཡོང་དུས་ད་རེས་ཁྲིམས་འཆར་འདིའི་ནང་ལོགས་ལ་གཞི་རྩའི་གི་བོད་རྒྱ་དཀའ་རྙོག་སེལ་ཡས་ཀྱི་གནད་དོན་མང་པོ་ཅིག་ཐོག་ལ་ད་འདི་ཁྲིམས་འཆར་འདིའི་ནང་ལོགས་ལ་འཁོད་ཡོད་རེད་དེ་གང་ལྟར་ཁྲིམས་འཆར་འདི་གི་གལ་སྲིད་ད་ཁྲིམས་སུ་གྱུར་པ་ཡིན་ན། ད་འདི་ཁྲིམས་འཆར་འདིའི་བརྒྱུད་བྱས་གནད་འགག་གཙོ་ཤོས་གཙོ་བོ་གཅིག་འདི་ད་ལྟ་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ད་ཅིག་ལམ་སྟོན་གནང་བའི་གི་བོད་རྒྱ་དཀའ་རྙོག་སེལ་རྒྱུའི་ད་གཉིས་སྨན་དབུ་མའི་ལམ་གྱི་ད་ལངས་ཕྱོགས་ཕྱོགས་འདི་ལ་རྒྱབ་སྐྱོར་ཧ་ལས་པའི་གི་ཤུགས་ཆེན་པོ་གནང་གི་འདུག་ད་འདི་ཁྲིམས་འཆར་འདི་གི་ཨ་ནི་འདི་ཁྲིམས་འཆར་འདི་ད་གཉིས་སྨན་དབུ་མའི་ལམ་གྱི་ལངས་ཕྱོགས་འདི་གི་བརྒྱུད་བྱས་ཨ་ནི་ད་རྒྱ་ནག་གཞུང་ལ་ཁྲིམས་འཆར་འདི་གི་བརྒྱུད་བྱས་ཨ་ནི་ད་ཅིག་ཁོང་སྐྱབས་མགོན་ཆེན་པོ་མཆོག་རེད་ཡང་ན་ཁོང་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ལྷན་དུ་རྒྱ་ནག་གཞུང་གིས་ད་བོད་རྒྱ་དཀའ་རྙོག་འདི་སེལ་ཡས་ཀྱི་ཐབས་ལམ་རེད་གྲོས་མོལ་གནང་འགོ་བཙུགས་ཡས་ཀྱི་ད་གནད་འགག་གལ་ཆེ་ཤོས་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་ཁྲིམས་འཆར་འདིའི་གཙོ་བོ་དང་པོ། ད་ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་ཉིན། ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇིམ་མེག་གྷ་ཝན་དང་ད་ག་ནང་བཞིན་གཅིག་ད། གཞན་ཡང་གྲོས་ཚོགས་འཐུས་མི་མཱི་ཁལ་མུ་ཁོལ་དེ་ནས་ད་དེའི་ཐོག་ལ་རྒྱབ་སྐྱོར་མཐུན་འགྱུར་གནང་མཁན་ཇེབ་མཱ་ཀླི་རེད་དེ་ནས་ཐོཌ་ཡང་རྣམ་པ་ཚོས་ཀྱི་རྒྱབ་སྐྱོར་ཧ་ལས་པའི་ཤུགས་ཆེན་པོ་གནང་བྱས་ད་གང་ལྟར་ད་ལྟ་ཕྱི་ཟླ་གཉིས་པའི་གི་ཚེས་བཅོ་ལྔ་ཉིན་འདི

ཁྲིམས་འཆར་འདི་གི་བརྒྱུད་བྱས་ད་བོད་པའི་བོད་ནང་ལོགས་ལ་ཅིག་བོད་མི་ཚོས་ཀྱི་རང་ཐག་རང་གཅོད་རེད་ད་ག་ནང་བཞིན་ཅིག་འགྲོ་བ་མིའི་ཀྱི་ཐོབ་ཐང་དང་འབྲེལ་བྱས་ད་ཆོས་དད་རང་དབང་སྐད་སྐད་ཡིག་ད་ཚང་མ་ཅིག་སྲུང་སྐྱོབ་གནང་ཡ་གི་ད་ཁྲིམས་འཆར་ཅིག་ཆགས་བསྡད་ཀྱི་ཡོད་རེད། དེའི་མཉམ་དུ་ཁྲིམས་འཆར་འདི་གི་བརྒྱུད་བྱས་ཨ་ནི་གནད་དོན་གཙོ་བོ་ཅིག་དེ་ད་གལ་ཆེན་པོ་ཅིག་དེ་ད་ལྟ་རྒྱ་ནག་གཞུང་གི་ངོས་ནས་ད་འདས་པའི་ལོ་ལྔ་བཅུ་དྲུག་ཅུ་ནང་ལོགས་ལ་བོད་པའི་བོད་དེ་ད་རྒྱ་ནག་གི་གནའ་སྔ་མོ་ནས་ད་ཅིག་རྒྱལ་རབས་ལོ་རྒྱུས་དང་འབྲེལ་བྱས་ཆ་ཆ་ཤས་ཅིག་རེད་བྱས་བོད་དང་རྒྱ་ནག་དེ་ཐ་དད་མ་རེད་ཞེས་བཤད་བསྡད་ཡས་ཀྱི་འཁྱོག་བཤད་ཀྱི་གནས་ཚུལ་བྱོས་ར་གནས་ཚུལ་འདི་ལ་ད་འཁྱོག་བཤད་ཀྱི་ད་གནས་ཚུལ་འདི་ལ་ད་རེས་ཁྲིམས་འཆར་འདི་གི་ད་གདོང་ལེན་བྱེད་ཡས་ཀྱི་ཁྲིམས་འཆར་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་ཁྲིམས་འཆར་འདི་ཡིན་ན་རྒྱ་ནག་བོད་བོད་དང་བོད་མི་ཚོ་ཨ་ནི་རྒྱ་ནག་དང་རྒྱ་མི་རིགས་དང་ད་ཐ་དད་ཡིན། ལྷག་པར་དུ། ཆོས་ཙམ་མ་ཡིན་པར་རིག་གཞུང་གི་ངོས་ནས་རེད་སྐད་ཡིག་རེད་ད་ག་ནང་བཞིན་གཅིག་གཅིག་བོད་མི་དང་རྒྱ་མི་རིགས་ཀྱི་ངོ་བོ་ཡང་གཅིག་ཐ་དད་ཡིན་པ། ད་ད་རེའི་ཁྲིམས་འཆར་འདི་གིས། མངོན་གསལ་གཅིག་ཆགས་བསྡད་ཀྱི་འདུག་ཨ་དེ་ནས་ཁྲིམས་འཆར་འདིའི་ནང་ལོགས་གནད་འགག་གཅིག་དེ་ད་ད་ལྟ་ཨ་མི་རི་ཀའི་གི་གཞུང་རེད་ད་ག་ནང་བཞིན་ཕྱི་སྲིད་ལས་ཁུངས་ཀྱི། ངོས་ནས་བོད་དོན་དམིགས་བསལ་འབྲེལ་མཐུད་པ་གཅིག་བསྐོ་གཞག་ད། སྤྱི་ལོ་ཉིས་སྟོང་བཅོ་ལྔ་ནས་བྱུང་ཡོད་རེད་ད་ལྟའི་ཆ་ལ་ཡིན་ན་ད། བོད་དོན་དམིགས་བསལ་འབྲེལ་མཐུད་པ་ཨཱ་ཟར་ཛི་ཡ། གི་ལས་འགན་བཞེས་བཞིན་པའི་གི་དུས་ད། ད་རེས་ཁྲིམས་འཆར་འདི་གཏན་འབེབས་བྱུང་བ་ཡིན་ན། བོད་དོན་དམིགས་བསལ་འབྲེལ་མཐུད་པའི་གི་ཕྱག་ལས་གནང་ཕྱོགས་འདི་ལ་ཡང་ཅིག། ད། རྒྱབ་གནོན་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ། འདི་ག་རླུང་འཕྲིན་ཁང་ནས་ད་ལྟ་ཉེ་ཆར་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནང་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་འགོ་བཙུགས་བྱས་ད་བོད་པའི་གི། བོད་མིའི་གི་ད་རིག་གཞུང་དང་ཆོས་ལ་རྒྱབ་སྐྱོར་མཚོན་ཆེད་ལོ་ལྟར་རེ་བཞིན་ལོ་སར་སྲུང་བརྩི་ཞུ་ཡས་ཀྱི་གནས་སྟངས་ཅིག་ཆགས་ཡོང་དུས། ད་རེས་འདི་ལོ་སར་སྲུང་བརྩི་ཞུ་བའི་སྐབས་སུ་ང་ཚོ་རླུང་འཕྲིན་ཁང་ནས་ལྕམ་ཨཱ་ཟར་ཛི་ཡ་ད་བོད་དོན་དམིགས་བསལ་འབྲེལ་མཐུད་པ་ལ་དེ་འབྲེལ་བཀའ་འདྲི་ཞུ་ཡས་ཀྱི་གོ་སྐབས་ཅིག་བྱུང་བ་རེད་སྐབས་དེ་དུས་ཡིན་ནའི། ལྕམ་ཨཱ་ཟར་ཛི་ཡ་མཆོག་གི་ད་ལས་འགན་ཁོ་རང་གི་ད་ལས་གནས་འདིའི་འོག་ལ་ལས་འགན་མང་པོ་ཅིག་ཡོད་པའི་ནང་ལོགས་ནས་ད་ཁག་ཅིག་འདི་ད་བོད་ནང་ལོགས་ཀྱི་བོད་མིའི་གི་བདེ་སྡུག་དང་འབྲེལ་བྱས་རིག་གཞུང། སྐད་ཡིག། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ། གནང་ཡ་དེ་ཆགས་བསྡད་ཀྱི་རེད་འདི་ལས་ལྷག་ཅིག་ལས་འགན་གལ་ཆེ་ཤོས་གཅིག་འདི་ད་བོད་རྒྱ་གྲོས་མོལ། ལོ་བཅུ་ལྷག་རིང་ད་ད་ད་བོད་དང། བོད་ཀྱི་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་ད་ག་ནང་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ལྷན་དང་རྒྱ་ནག་གཞུང་བར་གྱི་གྲོས་མོལ་འདི་ཅིག་ད། སླར་གསོ་མ་བྱུང་བའི་ལྷག་བསྡད་ཡོད་དུས་ད་འདིའི་ཐོག་ལ་ད་ཤུགས་རྒྱག་ཡ་དེ་ཆགས་ཡོད་དུས་དེ་སྔ་ནས་ཅིག་འདིའི་ཐོག་ལ་ཕྱག་ལས་གནང་བཞིན་པ་ནང་བཞིན་ད་མུ་མཐུད་ནས་གནང་གི་ཡིན་ཞེས་ད་ང་ཚོ་རླུང་འཕྲིན་ཁང་ལ་སྐབས་དེ་དུས་ལན་འདེབས་གནང་ཡོད་རེད་ད་ད་རེས་ཁྲིམས་འཆར་དེ་ད་རེས་གྲོས་ཚོགས་འོག་མའི་ནང་ལོགས་ལ་ཅིག་མང་མོས་ཀྱི་ཐོག་གཏན་འབེབས་བྱུང་བ་རེད་ད་གལ་སྲིད་དངོས་སུ་ཁྲིམས་འཆར་ཆགས་པ་ཡིན་ན་ཨ་ནི་ཅིག་ལྕམ་ཨཱ་ཟར་ཛི་ཡ་རེད་ད་ལྟའི་ཆ་ལ་ནི་མ་འོངས་པ་ད་ཅིག་བོད་རྒྱ་ཅིག་བོད་དོན་དམིགས་བསལ་འབྲེལ་མཐུད་པ་སུ་ཅིག་ཕེབས་པ་ཡིན་ནའི་ཁོ་རང་གི་ཕྱག་ལས་གནང་ཡས་ཐོག་ལ་ཧ་ལས་པའི་གི་ཅིག་ཐུགས་ཕན་ཆེན་པོ་གསོས་ཐུབ་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་གཅིག་དེ་ད་རེས་ཁྲིམས་འཆར་འདི་ཡི་ནང་དོན་གཙོ་བོ་གཅིག་དེ་ད་ད་རྒྱ་ནག་གཞུང་གིས་དུས་རྒྱུན་ནས་བཤད་བསྡད་ཡ་འདི་བོད་ཟེར་ཡ་འདི་བོད་རང་སྐྱོང་ལྗོངས་ད TAR Tibet Tibet Autonomous Region འདི་གཅིག་པོ་གཅིག་བོད་ཡིན་པ་དང་གཞན་ཚང་མ་ད་རྒྱ་ནག་གི་ཡིན་པ་གཅིག་བཤད་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ད་རེས་ཁྲིམས་འཆར་འདི་ཁྲིམས་སུ་གཏན་འབེབས་བྱས་པ་ཡིན་ན་ཨ་མེ་རི་ཀའི་གི་ངོས་ནས་བོད་དེ་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་ཙམ་མ་ཡིན་པར་ཀན་སུའུ་རེད་ད་ག་ནང་བཞིན་མཚོ་སྔོན་རེད་སི་ཁྲོན་རེད་ཡུན་ནན་ད་གཅིག་བོད་ཆོལ་ཁ་གསུམ་ཆ་ཚང་གཅིག་ད་བོད་ཡིན་པ་དང་གཅིག་རྒྱ་ནག་གིས་བཤད་བསྡད་པའི་གི་འཁྱོག་བཤད་ཀྱི་ད་ཞེས་གནས་ཚུལ་འདི་ཚོ་གཅིག་བདེན་པ་མེད་པ་གཅིག་ཁྲིམས་འཆར་འདིའི་བརྒྱུད་བྱས་ར་འཕྲོད་བྱུང་ཐུབ་པ་ཆགས་ཀྱི་འདུག་ད་གང་ལྟར་ད་ལྟ་བོད་རྒྱ་དཀའ་རྙོག་སེལ་རྒྱུའི་གི་ཁྲིམས་འཆར་འདི་ཡིན་ན་ད་ལྟ་རྒྱབ་སྐྱོར་ཐོབ་ཡས་འདི་བོད་མི་ཚོ་ལ་ཧ་ལས་པའི་གི་དུས་ཚོད་གཉན་འཕྲང་ཅན་གཅིག་དང་ལྷག་པར་དུ་ད་ལྟའི་དུས་འདི་ལ་རྒྱ་ནག་ལ་ཅིག་འགྱུར་བ་མང་པོ་ཅིག་འགྲོ་ཡོང་དུས་ཨ་མི་རི་ཀའི་གི་རྒྱབ་སྐྱོར་འདི་ཡང་ཧ་ལས་པའི་གི་ཚོ།

Tibet Autonomous Region བོད་རང་སྐྱོང་ལྗོངས་དང་ད་ག་ནང་བཞིན་ད་དེའི་ཁྱབ་ཁོངས་སུ་ཡོད་པའི་ཀན་ལྷོ་རེད་ཨ་ནི། ད་ཀན་ལྷོ་རང་སྐྱོང་ཁུལ་དང་ད་ག་ནང་བཞིན་ད་དཔའ་རིས་རེད་ཨ་ནི་དེ་དེ་བཞིན་གྱི་ད་དཀར་མཛེས་རེད་ཀན་སུའུ་རེད་མགོ་ལོག་དཀར་མཛེས་བདེ་ཆེན་དེ་གའི་ས་ཆ་མང་པོ་ཅིག་ལ་ཡང་ཁྱབ་འགྲོ་གི་འདུག་ཆོལ་ཁ་གསུམ་དེ་ད་ངོས་འཛིན་བྱས་ཡོང་དུས་ཙམ་པ་དེ་རྒྱ་ནག་གཞུང་ལ་གདོང་ལེན་གནད་འགག་ཆེན་པོ་ཅིག་ཆགས་འགྲོ་གི་ཡོད་པ།

རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པས་གི་བོད་འདི་རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཅིག་ཡིན་པ་འདི་ཡིན་བསྡད་པ་འདི་བསྐྱར་དུ་གསལ་བསྒྲགས་ཤིག་གནང་བ་རེད་བ་འདིའི་དུས་ཚིགས་འདི་སྟབས་བསྟུན་གནང་འདུག་དེ་ལོ་རྒྱུས་ཀྱི་ཐོག་ནས་གནད་འགག་ཅིག་ཆགས་ཡོད་རེད་འདི་ཁྲི་ཕ་གའི་གྲོས་ཚོགས་ནང་ལོགས་ལ་ཡང་བཏོན་གནང་ཡག་གི་ག་ཚོགས་རེད་འདི་ཕ་གའི་གནམ་འཕེལ་ཡག་གི་དུས་ཚོད་འདི་བཏོན་གནང་ཡག་ཚོ་རེད་བ

འདི་གི་ཐོག་ནས་བརྡ་ལན་ཅིག་གར་སྤྲོད་ཀྱི་ཡོད་རེད་ཟེར་དུས་ཙམ་པ། ཨ་མི་རི་ཀའི་གཞུང་གི་ངོས་ནས་མ་འོངས་པ་བོད་ཀྱི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་དུས་ཙམ་པ་ད་བོད་འདི་ལ་ཡ་ང་སྙིང་རྗེ་ལྟ་ས་འདྲ་བོ་གཅིག་པུ་མ་ཡིན་པ། འདི་ལོ་རྒྱུས་ཀྱི་ཐོག་ནས་ཨ་མི་རི་ཀའི་གཞུང་གིས་ད་ལྟ་བར་དུ་བོད་འདི་རྒྱ་ནག་གི་མངའ་ཁོངས་ལ་ཡར་ཁས་ལེན་བྱས་ཡོད་མ་རེད་ད་ཟེར་ཅིག་དེ་འདྲས་ཀྱི་ཚིག་གཞི་གསལ་པོ་ཞེ་པོ་ཅིག་བཀོད་གནང་འདུག་འདི་གི་ཐོག་ནས་ད་ཕྱི་སྲིད་ལས་ཁུངས་ཀྱི་ལས་ཀ་ཅིག་གནང་དགོས་ཀྱི་ཡོད་ཕྱག་ལས་ཤིག་གནང་དགོས་ཀྱི་ཡོད་དུས། ད་ལྟ་བར་དུ་ད་འདས་པའི་ལོ་བཅུ་ཕྲག་གཉིས་གསུམ་ནང་ལོགས་ལ་ཡང་ང་ཚོ་བལྟས་པ་ཡིན་ན་བོད་དོན་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་གནང་ཡ་འདྲ་བྱུང་བ་རེད་བསྐོ་གཞག་སྐབས་དུ་བ་ཡིན་ན་གཞུང་འཛིན་གྱི་གཞུང་གི་ཅིག་རྒྱ་ནག་ལ་ཡང་འབྲེལ་ལམ་གྱི་ཐོག་ནས་ཤུགས་ཆེ་ཆུང་དེ་འདྲའི་ཐོག་ནས་ཡང་རྣམ་པ་མང་པོ་ཞིག་ཡོང་སྡད་ཀྱི་ཡོད་རེད་སྐབས་རེ་ཡང་བརྐྱང་བསྐུམ་དེ་འདྲའི་ཏོག་ཙམ་ཏོག་ཙམ་ཡོང་སྡད་ཀྱི་ཡོད་རེད་དེ་ཡིན་ན་ཁྲིམས་འདིས།

ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་ཀྱི་ཚོགས་པའི་སྐབས་དེ་ལ་ཡ་དང་ཨ་རིའི་སྲིད་འཛིན་བྷའི་ཌན་གྱིས་ཕ་གིའི་རྒྱ་ནག་སྲིད་འཛིན་མཉམ་དུ་ཐུག་པར་བ་ད་དེ་ཡང་སེ་ཐུག་གི་ཡོད་མ་རེད་ཐུག་པའི་སྐབས་དེ་ལ་ཡིན་པའི་ནས་བཀའ་མོལ་གནང་ཡོད་རེད་ད་ནང་བཞིན་ཨ་མི་རི་ཀའི་གི་ངོས་ནས་དུས་དང་རྣམ་པ་ཀུན་ཏུ་ཨ་ནི་གོ་གནས་རིམ་པ་ག་འདྲས་ཅིག་ལ་ཐུག་པ་ཡིན་ན་ཡང་བོད་ཀྱི་སྐོར་ལ་ཡང་བཀའ་མོལ་གནང་གི་ཡོད་གླེང་སློང་གནང་གི་ཡོད་བོད་རྒྱ་འབྲེལ་མོལ་གནང་དགོས་རེད་ཅེས་སྐུལ་འདེད་གནང་གི་ཡོད་ཅེས་ཅེས་གསུངས་ཡོད་རེད་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཅར་འདྲི་ཞུས་པའི་སྐབས་ཅིག་ལ་ཡང་དེ་འདྲའི་ཡིག་ཐོག་ནས་བཀའ་ལན་དེ་གནང་ཡོད་རེད་བྱས་དུས་ཚང་མ་ལོགས། ང་ཚོ་ཞིབ་འཇུག་བྱེད་དགོས་ཡ་དང་གནསག་སོགས་དེ་ཡ་ལྟ་ཞིབ་བྱས་བྱས་འདི་ན་འགྱུར་བ་ག་རེ་འགྲོ་གི་འདུག་དབྱེ་བ་ག་རེ་ག་རེ་ཡོང་གི་འདུག་དེ་གས་དེ་ང་ཚོ་མཁྱེན་དགོས་ཡ་ཞེ་པོ་ཅིག་གནད་འགག་རེད་བསམ་གི་འདུག་ད་ད་ལྟ་དེ་ནང་ལ་ཚིག་དེ་གས་དེ་ང་ཚོ་ལྟ་ཡ་དཔེར་ན་བོད་ཀྱི་རང་དབང་གི་གནས་བབ་དང་བོད་རང་བཙན་སྔ་མོ་རྒྱལ་ཁབ་དེ་ག་འདྲས་ཅིག་ལ་ཡི་རེད་ཟེར་ཡ་འདི་སྒང་ལ་ཡ་ཚིག་གཞི་དེ་ནང་ལོགས་ལ་ཡ་ནི་རྒྱལ་བ་རིན་པོ་ཆེ་གི་ད་ལྟ་བོད་དེ་རྒྱ་ནག་གི་ཆ་ཤས་མིན་པ་ཡང་སེ་བཀའ་གནང་གི་ཡོད་པ་ནང་བཞིན་བྱེད།

རྣམ་འགྱུར་ཅིག་ཆགས་བསྡད་ཀྱི་ཡོད་རེད་ད་འདི་ཚོའི་གི་རྒྱབ་ལྗོངས་ལ་བོད་ནང་ལོགས་ལ་ཅིག་དཀའ་སྡུག་རེད། དཀའ་ངལ་འདི་ད་འདས་པའི་ལོ་དྲུག་ཅུ་ནང་ལོགས་ལ་ཆ་མཚོན་པ་ཡིན་ན་སྡུག་རུ་མ་གཞི་ཡག་རུ་ཕྱིན་མེད་པའི་གི་རྣམ་འགྱུར་ཅིག་ད་ད་ལྟ་ཕྱི་རྒྱལ་གི་སྙན་ཐོ་ཁག་མང་པོ་ཞིག་ནང་ལ་ཐོན་བསྡད་ཀྱི་ཡོད་རེད་ལྷག་པར་དུ་ད་ད་ལྟ་ད་རེས་གི་ཁྲིམས་འཆར་འདི་ཅིག་ཨམ་གྲོས་ཚོགས་འོག་མའི་ནང་ལོགས་ལ་གཏན་འབེབས་བྱུང་ཡ་འདི་ཆ་མཚོན་པ་ཡིན་ན་དུས་ཚོད་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ད་འདི་ལོ་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་བཙན་བྱོལ་ལ་བྲོས་བྱོལ་སུ་ཕེབས་ནས་ལོ་ངོ་དྲུག་ཅུ་རེ་ལྔ་འཁོར་འདི་གི་འོག་རེད་ལྷག་པར་དུ་བོད་མི་གསུམ་བཅུའི་དུས་དྲན་སྒེར་ལངས་ད་སྤྱི་ཟླ་གསུམ་པའི་ཚེས་བཅུ་འདི་དུས་དྲན་འདི་ཡང་ད་ལོ་དྲུག་ཅུ་རེ་ལྔ་ཅིག་འཁོར་ཡོང་དུས་རང་བཞིན་གྱིས་དུས་ཚོད་འདི་ད་གནད་འགག་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ཨ་ལྷག་པར་དུ་ད་འདས་པའི་ལོ་བཅོ་ལྔ་ལྷག་ནང་ལོགས་ལ་བོད་མི་བརྒྱ་དང་དྲུག་ཅུ་ལྷག་གིས་རང་ལུས་མེར་སྲེག་བཏང་བའི་གནས་ཚུལ་ཅིག་ཡང་ད་རྒྱབ་ལྗོངས་ལ་གཟིགས་ཡོང་དུས་བོད་ནང་ལོགས་ལ་ཅིག་དཀའ་ངལ་དང་རྒྱ་ནག་གཞུང་གིས་ད་མི་རིགས་རྩ་མེད་བཟོ་ཡས་ཀྱི་ལས་གཞི་འདི་ཚོ་ཅིག་ཤུགས་ཆེ་རུ་མ་གཏོགས་ཆུང་རུ་ཕྱིན་མེད་པའི་གནས་སྟངས་འདི་ད་ལྟ་ཉེ་བའི་ཆ་ལ་ད